བླང་བྱ་སྟེ། ཚུལ་ཁྲིམས་དག་ན་ལུས་མི་མཛེས་ཀྱང་རྒྱལ་བ་སྲས་བཅས་ཀྱི་གཟིགས་ངོར་ཤིན་ཏུ་མཛེས་པ་ཡིན་ཟེར། ད་རབ་ཏུ་བྱུང་བ་ཚོ་བི་གའི་རེད་པ་དང་ལུས་མཛེས་པོ་མེད་ན་ཡང་ཚུལ་ཁྲིམས་གཙང་མ་བྱུང་ན་ཨ་ནི་རྒྱལ་བ་སྲས་དང་བཅས་པའི་སྤྱན་སྔར་ལ་མཛེས་པོ་ཞེ་དྲག་གཟིགས་ཀྱི་ཡོད་རེད། རེད་པ་དང་མཛེས་པ་ཅིག་ཚུལ་ཁྲིམས་ཡག་པོ་མ་སོང་ན། རེད་པ་དང་ཨ་ནི་ལུས་ག་འདྲ་ཅིག་ཡིན་པ་ཡིན་ན་ཡང་རྒྱལ་བ་སྲས་དང་བཅས་པའི་སྤྱན་སྔར་ལ་མ་མཛེས་པ་འདྲ་པོ་ཅིག་གཟིགས་ཀྱི་ཡོད་རེད། དེ་ཡིན་ཙང་བི་གས་གས་གཙང་མ་ཡག་པོ་བྱས་གད་རྒྱག་ཡ་དེ་གིས་ཡོད་པ་དང་གནས་ཁང་བྱི་དོར་བྱས་ཡ་དེ་གིས་ཨ་ནི་བི་ཚུལ་ཁྲིམས་དག་པ་ལ་ཡང་ཕན་གི་རེད། གཙང་མ་ཡག་པོ་མ་བྱས་ན་ཨ་ནི་ཚུལ་ཁྲིམས་འཆལ་འགྲོ་ཡ་གི་རྐྱེན་ཡང་ཡོང་གི་རེད། རེད་དཔེར་ན་ཚུལ་ཁྲིམས་བི་འཆལ་ཡ་དེ་སོ་སོ་བི་བག་མེད་པ། བག་མེད་པ། ལྟུང་བ་འབྱུང་བའི་སྒོ། བག་ཡོད་བྱེད་ཡ་ལ་ཤེས་བཞིན་དང་དྲན་པ་དང་ཤེས་བཞིན་གྱིས་བྱ་ར་བྱས་དྲན་པས་ཟིན་པ་བྱེད་དགོས་རེད་དང་དྲན་པ་དང་ཤེས་བཞིན་གྱི། དེ་ཡོང་བ་ལ་སོ་སོའི་སེམས་དེ་ཡག་པོ་བོ་གསལ་པོ་བྱེད་དགོས་རེད་བ་དྲན་པ་དང་ཤེས་བཞིན་དེ་ཡག་པོ་ཡོང་བ་ལ་ད་ཉབ་བེ་ཉོབ་བེ་ཅིག་བསྡད་ནས་གད་སྙིགས་ནང་ལ་བསྡད་དེ་ན་ཨ་ནི་ཉོབ་ཉོབ་བོ་བྱས་ནས་དྲན་པ་དང་ཤེས་བཞིན་སེམས་གསལ་པོ་ཡོད་མ་རེད་ཨ་ནི་དྲན་པ་དང་ཤེས་བཞིན་གྱིས་བྱ་ར་བྱེད་ཡ་སོ་སོ་ཨ་ལས་ཡག་པོ་ཅིག་མེད་བ་ཉོབ་ཉོབ་ཡིན་པ་ལ་དྲན་པ་དང་ཤེས་བཞིན་པི་ཀའི་གྲུང་པོ་ཅིག་ག་རེ་བྱེད་ཡ་ཡོད་རེད་དེ་པ་ཏཱ་ལ་ཡོད་མ་རེད་བ། ཨོ་བྱས་ཙང། ཨ་ནི་དེ་གིས་དེ་ནས་ལྟུང་བ་འབྱུང་བའི་སྒོ་དེ་ཚོ་བཀག་ཐུབ་གི་མ་རེད། རེད་བ་ད་རྐུ་མ་ཤོར་འགྲོ་གི་རེད་དེ་པ་ཏཱ་ལ། རེད་བ་ད། ལྟུང་བ་འབྱུང་བའི་ལྟུང་བ་སླེབས་ནས། བྱས་ཙང། ཚུལ་ཁྲིམས་འཆལ་འགྲོ་གི་འདུག་བ། ཨ་ལེ་ཁ་ཐུག་གོ་བདེ་པོ་ཅིག་བྱེད་གི་ཡིན་ན་སོ་སོའི། བཙོག་པོ་ཅིག་གཙང་མ་ཅིག་ཟ་རྒྱུ་འཐུང་རྒྱུ་རེད་ག་ས་ག་ལ་བཀྲམ་བསྡད་ད་ཨ་ནི་འབུ་གྲོག་མ་སླེབས་ཡོང་གི་རེད་དེ།

བཙོག་པོ་བྱས་བསྡད་ན། ཨ་ནི་ཚུལ་ཁྲིམས་འཆལ་ཡ་གི་རྐྱེན་འགྲོ་ཡང་དེ་འདྲའི་རེད། གཙང་མ་བྱས་ན་དེ་འདྲའི་ཡོང་གི་མ་རེད་པ། དང་པོ་ནས་པའི་གཙང་སྦྲ་བྱས་བསྡད་ན་འབུ་དེ་ཚོ་འཁོར་འཁོར་གི་ཡོད་མ་རེད། ཨོ་དེ་རེད། འདི་ནས། ཚུལ་ཁྲིམས་དག་པ་ལ་བཞག་སྟེ་ཚུལ་ཁྲིམས་དག་ན་ལུས་མི་མཛེས་ཀྱང་རྒྱལ་བ་སྲས་བཅས་ཀྱི་གཟིགས་ངོར་ཤིན་ཏུ་མཛེས་པ་ཡིན། རྗེ་བཙུན་ཙོང་ཁ་པ་ཆེན་པོས་བློ་དང་ལྡན་པ་རྣམས་ཀྱི་ངོ་ཚའི་གོས་ཚུལ་ཁྲིམས་ཡིན་གྱི་དུ་ཀུ་ལ་ཡི་མིན། དུ་ཀུ་ལ་ཟེར་ཡ་དེ་ཕྱི་གསལ་ནང་གསལ་གྱི་ལྷ་གོས་ཞིག་ལ་ཟེར་སོང། མིན། མགྲིན་རྒྱན་ལེགས་བཤད་ཡིན་གྱི་རིན་པོ་ཆེའི་དོ་ཤལ་མིན། རབ་ཏུ་བྱུང་བ་ཚོ་གི་བི་གའི་མགྲིན་རྒྱན་བི་རྒྱན་ཆ་འདྲ་པོ་ག་རེ་བཏགས་དགོས་རེད་ལེགས་བཤད་རེད། རེད་བ་ད་ལེགས་པར་བཤད་པའི་ལེགས་བཤད། གཙུག་རྒྱན་བླ་མ་ཡིན་གྱི་ནོར་བུ་མིན། གཙུག་གི་རྒྱན་ཏོག་དེ་ནོར་བུ་བཞག་དགོས་ཡ་ཡོད་མ་རེད་བླ་མ་བཞག་དགོས་རེད་ཞེས་གསུངས་པ་དང་འདྲ། ལྷ་ཡུལ་དུ་སྐྱེ་བ་ཡང་གཙོ་བོ་དག་ཞིང་དུ་སྐྱེ་བ་ལ་བཞག་དགོས་གསུངས་འོ་དེ་རེད། འཕགས་པ་གནས་བརྟན་བཅུ་དྲུག་གི་ནང་ཚན་འཕགས་པ་ལམ་ཆུང་ཞེས་པ་ཡང་གནས་ཁང་བྱི་དོར་བྱས་པ་ལ་བརྟེན་ནས་དགྲ་བཅོམ་པའི་གོ་འཕང་ཐོབ་པ་རེད་ད་འདི་ལོ་རྒྱུས་རེད། དེའི་ལོ་རྒྱུས་མདོར་བསྡུས་ཙམ་ཞུས་ན། སྔོན་རྒྱ་གར་མཉན་ཡོད་དུ་བྲམ་ཟེ་ཞིག་གི་བུ་བྱུང་ཚེ། ཤི་བ་ན་བྲམ་ཟེ་པའི་བུ་སྐྱེས་པ་ད་ག་ནས་ཡང་ཤི་འགྲོ་ཡ་དེ་འདྲ་གི་མི་ཚང་གཅིག་ནང་ལ། རེད་པ་ད། བུ་བྱུང་ཚེ་ཤི་བ་ན་དེའི་ཉེ་འཁོར་དུ་རྒན་མོ་ཞིག་ཡོད་པ། དེས། ད་བུ་བྱུང་ན་ཁོ་མོ་སྦྲོན། སྦྲོན་ཟེར་དུས་འབོད་ཟེར་དུ་ཞིག་པ་རེད། ཁོ་མོ་སྦྲོན་ཅིག་ཅེས་པ་ལྟར། ཡང། ཁྱེའུ་བུ་ཞིག་བྱུང་བར་རྒན་མོ་བོས་པ་དང། དེས་ཁྱེའུ་དེ། ཁྲུས་བྱས་རས་དཀར་གྱིས་དཀྲིས། ཁ་མར་གྱིས་བཀང་སྟེ་བུ་མོ་ཞིག་གི་ལག་ཏུ་བྱིན་ནས། འདི་ལམ་པོ་ཆེའི་བཞི་མདོར་བཟུང་ལ། དགེ་སྦྱོང་དང་བྲམ་ཟེ་བྱུང་བ་ལ་གུས་པ་བྱས་ཏེ། ཁྱེའུ་དེས་འཕགས་པ་དག་གི་ཞབས་ལ་ཕྱག་འཚལ་ལོ་ཞེས་གྱིས་ཤིག། གྱིས་ཤིག། ཉི་མ་ནུབ་པ་ན་གསོན་ན་ཁྱེར་ཤོག་ཨོ་སི་ད་རྒན་མོ་དེ་གི་བི་གི་མངགས་ནས་བུ་མོ་དེ་ལ། སྤུ་གུ་ཆུང་ཆུང་དམར་འབྱར་དེ། རེ་བ་ད། དུ་སི་ལ་བི་ག་ན་ཤི་ན་དོར་ཞིག་ཅེས་པར་རེ་བ་ད། བུ་མོ་དེ་གྲིམ་པ་ཞིག་བུ་མོ་གྲིམ་པོ་ཞིག་ཡིན་པར་འཇོན་པོ་ཞིག་དེ་ཡིན་ཙང་གྲིམ་པ་ཞིག་ཡིན་པས་ལམ་པོ་ཆེའི་བཞི་མདོར་བསྡད་པར། ལམ་བཞི་མདོ་ལ་བསྡད། དང་པོ་མུ་སྟེགས་པ་དག་བྱུང་བ་དེ་དག་ལ་རྒན་མོའི་ངག་བཞིན་བྱས་པར་དེ་རྣམས་ཀྱིས་ཡུན་རིང་དུ་འཚོ་བར་གྱུར་ཅིག་ཚེ་རིང་དུ་སྐྱོང་བར་གྱུར་ཅིག་ཕ་མ་གཉིས་ཀྱི་ཡིད་ལ་བསམ་པ་རྫོགས་པར་གྱུར་ཅིག་ཅེས་བརྗོད་ཟེར་སྨོན་ལམ་བརྒྱབ་པ་རེད། དེ་ནས་དགེ་སློང་དག་བྱུང་བས་ད་ནང་པའི་དགེ་སློང་དག་བྱུང་བས་སྔར་བཞིན་བརྗོད་དོ། དེ་ནས་རྒྱལ་བྱེད་ཀྱི་ཚལ་གྱི་ལམ་དུ་ཁྱེར་བ་དང་བཅོམ་ལྡན་འདས་བསོད་སྙོམས་སུ་གཤེགས་པ་རྒྱལ་བས་ཀྱང་གཞན་སྔར་ལྟར། ད་བཅོམ་ལྡན་འདས་གིས་ཡང་སྨོན་ལམ་བསྐྱོན་ནས་སྨོན་ལམ་སྐྱོན་ཡག་དེ་གཞན་པ་མང་ཆེ་བ་དེ་ད་གིན་དེ་ཚོ་གཅིག་པ་རེད་སྔར་ལྟར་ལ། ད་དེའི་སྒང་ལ་ཕ་མ་གཉིས་ཀྱི་ཆོས་དང་ལྡན་པའི་ཡིད་ལ་བསམ་པ་ཡོངས་སུ་རྫོགས་པར་གྱུར་ཅིག་ཅེས་བརྗོད་པར་མཛད་དོ། ད་དེ་ནས་ཉི་མ་ནུབ་པ་དང་གསོན་པར་མཐོང་ནས་ད་སྤུ་གུ་ཆུང་ཆུང་དེ་དུས་རྒྱུན་ཡིན་ན་ལམ་སང་ཤི་འགྲོ་གི་ཡོད་ས་རེད་པ་མི་ཚང་དེའི་སྤུ་གུ་དེ། ཉི་མ་གཅིག་ཞག་གཅིག་མ་བསྡད་པ་བྱས་ནས་དེ་ད་དེའི་ཉིན་ག་དེ། ཨ་ནི་མ་ཤི་བ་བྱས་བསྡད་ཡོད་རེད། མོས་གསོན་པར་མཐོང་ནས་ཁྱིམ་དུ་ཁྱེར་འོང་བ་དང་འདི་ལམ་པོ་ཆེར་བཟུང་བས། ལམ་པོ་ཆེ་ལ་བཟུང་ནས་མ་ཤི་བ་ཡིན་ཙང་ལམ་ཆེན་པ་ཞེས་མིང་བཏགས་སོ། གནས་བརྟན་ལམ་ཆེན་པ་ཞུ་ཡག་དེ་རེད་འཕགས་པ་གནས་བརྟན། དེ་ཆེན་པོར་གྱུར་ཏེ་བྲམ་ཟེའི་རིག་བྱེད་ཡན་ལག་དང་བཅས་པ་ལ་མཁས་པར་གྱུར་ཏེ་བྲམ་ཟེའི་ཁྱེའུ་བརྒྱ་ཙམ་ལ་གསང་ཚིག་སློབ་བོ། བྲམ་ཟེ་གི་རིག་བྱེད་བསླབས་ནས་ཁོ་རང་མཁས་པ་ཞེ་དྲག་ཆགས། ཨ་ནི་ཁོ་རང་གི་དགེ་ཕྲུག་ཁྱེའུ་བརྒྱ་ཙམ་ལ་གསང་ཚིག་སློབ་བོ། ཡང་ཁྱེའུ་ཞིག་བྱུང་བར། རྒན་མོ་དེ་བོས་ནས་སྔར་བཞིན་བྱས་པར། བུ་མོ་དེ་ལེ་ལོ་ཅན་ཡིན་པས་ད་རྒན་མོ་དེ་གིས་ཡང་མངགས་ས་ཅིག་ཡོད་རེད། མངགས་ས་གི་བུ་མོ་དེ་གྲིམ་པོ་ཁ་སེང་སྔོན་མ་ན་ད་གྲིམ་པོ་མེད་པ་བྱས། བུ་མོ་བས་ལེ་ལོ་ཡོད་མཁན་ཅིག། དེ་ནས་བུ་མོ་དེ་ལེ་ལོ་ཅན་ཡིན་པས། བུ་མོ་རོ་ད་ཁྱེའུ་དེ་ལམ་ཕྲན་ཞིག་ཏུ་བཟུང་ནས་སུ་ད་ལམ་ཀ་ཆེ་ས་ལ་མ་བསྡད་པ་བྱས་ལམ་ཀ་ཆུང་སར་ཁུག་ཀྱོག་ཅིག་ལ་བསྡད། རོ་ད། ལམ་ཕྲན་ཞིག་ཏུ་བཟུང་ནས་བསྡད་པར་དེར། དགེ་སྦྱོང་དང་བྲམ་ཟེ་སོགས་གང་ཡང་མ་འོངས་པ་ན་སུ་ད་ཁུག་ཀྱོག་ཅིག་ལ་བསྡད་པ་ཡིན་ཙང་གཞན་སུ་གང་ཡང་མ་ཡོང་བ་རེད། མ་འོངས་པ་ན་བཅོམ་ལྡན་འདས་ནི་ཉིན་མཚན་དུས་དྲུག་ཏུ་འགྲོ་བ་ལ་གཟིགས་པ་འཇུག་པས་དེར་སུ་ཡང་འགྲོ་བ་མེད་པར་གཟིགས་ནས་ལམ་དེར་ཆེད་དུ་ཕེབས་པ་ན་བུ་མོ་དེས་སྨོན་ལམ་ཞུས་པ་སྔ་མ་བཞིན་དུ་གསུངས། ཕ་མ་གཉིས་ཀྱི་ཆོས་དང་མཐུན་པའི་བསམ་པ་རྫོགས་པར་གྱུར་ཅིག་ད་དུ་བྱས་ནས་ད་བཅོམ་ལྡན་འདས་ཀྱིས་ད་སྨོན་ལམ་མཛད་པ་ཡིན་མཛད་པ་རེད། དེས་ཀྱང་གསོན་པར་མཐོང་ནས་ནང་དུ་ཕྱིར་འོང་བ་ན་མིང་ལ་ལམ་ཕྲན་པ་ཞེས་བཏགས་སོ། ད་ལམ་ཕྲན་ལམ་ཆུང་ཆུང་ཁུག་ཀྱོག་ཅིག་ལ་བཞག་ནས་ཁོ་གསོན་པོ་ཆགས་པ་ཡིན་ཙང་ལམ་ཕྲན་པ་ཞེས་བཏགས་སོ། འཕགས་པ་ལམ་ལམ་ཕྲན་རེད་ལམ་ཆུང་རེད། དེ་ཆེན་པོར་གྱུར་ནས་ཡི་གེ་བསླབས་པས་ཐོག་མར་སི་དམ་ཞེས་ད་ལམ་ཆུང་པ་དེ་དབང་པོ་རྟུལ་པོ་ཞེ་པོ་ཅིག་ཡིན་པ་རེད་ད་དཔེ་སྤུ་གུ་དཔེ་དབང་པོ་རྟུལ་པོ། ག་འདྲ་ཞིག་རེད་ཟེར་ན། དེ་ནས་སྤུ་གུ་དེ་ཡར་ཆེན་པོ་ཆགས་ནས་འགྲོ་པ་ད། དེ་ནས་སློབ་སྦྱོང་བྱེད་རན་པའི་སྒང་ལ་ཡི་གེ་བསླབས་པས་ཟེར། ཐོག་མར་སི་དམ་ཞེས་སོགས་བསླབ་དགོས་པ་ལ། སི་བརྗོད་ན་དམ་བརྗེད། ཟེར་རོ། དམ་བརྗོད་ན་སི་བརྗེད་པས། སློབ་དཔོན་དེས་བྲམ་ཟེ་ལ། ཁོ་བོས་བྲམ་ཟེའི་ཁྱེའུ་མང་པོ་ལ་ཀློག་ཏུ་གཞུག་དགོས་པས། གཞུག་དགོས་པས་འདི་ལ་སློབ་མི་ནུས་སོ་ཟེར་རོ། དེ་འདྲ་གི་དབང་པོ་རྟུལ་པོ། ཡང་རིག་བྱེད་སློབ་མཁན་ལ་གཏད་དེ་རིག་བྱེད་སློབ་ཏུ་བཅུག་པས་ད་རིག་བྱེད་ཀྱི་དང་པོ་དང་པོ་དེ་ལ་ཐོག་མར་ཨོམ་བུ་ཟེར་ཅིག་བསླབ་དགོས་ཀྱི་ཡོད་ས་རེད་པ་ཞེས་སོགས་སློབ་དགོས་པ་ལ་ཨོམ་བློ་ལ་བཟུང་བས་བུ་བརྗེད། བུ་བཟུང་བས་ཨོམ་བརྗེད་པས། སློབ་དཔོན་དེ་སྐྱོ་ནས། ཐང་ཆད་ནས་ཟེར་བ་ད་སློབ་དཔོན་དེ་དཔེ་གི་ཐང་ཆད་ནས་བསླབ་ཡ་ལ་སྐྱོ་ནས་ཁྱོད་ཀྱི་བུ་ལམ་ཆེན་པ་ལ་ཅུང་ཟད་བསྟན་པས་ཤེས་ལ་ཁོ་བོས་གཞན་ལ་ཡང་སློབ་དགོས་པས་འདི་ལ་སློབ་མི་ནུས་སོ་ཞེས་སྨྲས་སོ། ད་དེ་བུལ་བ། རྟུལ་པོ་ཟེར་བ་ལ་དབང་པོ་དབང་པོ་བུལ་བ་མཆོག་ཏུ་བུལ་བ་ཆུང་བ་མཆོག་ཏུ་ཆུང་བ་ཡིན་པས་དེའི་མིང་ལ་ལམ་ཆུང་པ་ཞེས་བྱ་བར་གྱུར་ཏོ། ནམ་ཞིག་དེ་གཉིས་ཀྱི་ཕ་མ་ཤི་ཟེར། ད་ལམ་ཆེན་པ་དང་ལམ་ཆུང་པ་གཉིས་ཀྱི་ཕ་མ་འདས་ནས་ཕ་མ་ཤི། ད་ལམ་ཆེན་པ་ཐུབ་པའི་བསྟན་པ་ལ་ཞུགས། སྡེ་སྣོད་གསུམ་ལ་མཁས་ཤིང་དགྲ་བཅོམ་པར་གྱུར། ད་དབང་པོ་རྣོན་པོ་རེད་བརྩོན་འགྲུས་ཡོད་རེད་འོ་དེ་བྱས་དུས་ཁོ་ཨ་ནི། ནང་པའི་བསྟན་པ་ལ་ཞུགས་སྡེ་སྣོད་གསུམ་ལ་མཁས་པ་ཆགས་ཨ་ནི་དགྲ་བཅོམ་པའི་འབྲས་བུ་ཐོབ་པ་རེད། ད་ལམ་ཆུང་པ་ཡང་ཁྱིམ་གྱི་འབྱོར་པ་ཟད། ད་ཁྱིམ་ལ་བསྡད་ཡོད་རེད་ད་ཕ་མ་ནི་གྲོངས་ཚར་རེད་ལམ་ཆེན་པ་ནི་གྲྭ་པ་བྱས་ནས་དགྲ་བཅོམ་པའི་འབྲས་བུ་ཐོབ་ཚར་རེད་ད་ལམ་ཆུང་པ་ཁྱིམ་ལ་བསྡད་དེ་ཡོད་རེད་ད་དེ་ཡིན་དུས་ཁྱིམ་གྱི་འབྱོར་པ་དེ་ཚོ་ག་ལེ་ག་ལེ་མར་ཟད་ནས་རྒྱུ་ཅ་ལག་འདྲ་པོ་མར་ཟད་ཨ་ནི་ཕུ་བོའི། རེད། གཅེན་པོ་ལམ་ཆེན་པའི་གན་དུ་སོང་བས། དེས་དེ་ལ་ཆོས་སྐལ་ཡོད་མེད་བརྟག་པ་བརྟག་པ་ན་ཡོད་པ་དང། དེ་ཡང་རང་ལ་རག་ལས་པར་མཐོང་ནས་རབ་ཏུ་བྱུང་བསྙེན་པར་རྫོགས་ནས། ད་ལམ་ཆུང་བ་དེ་སྤུན་ཀྱག་ཆུང་བ་ལམ་ཆུང་བ་དེ་ནང་གི་བི་གའི་འབྱོར་པ་དེ་ཚོ་གང་ག་ཟད་ཚར་ནས་ཨ་ནི་ཁོ་རང་གི་བི་གའི་རྒན་པ་དེ་ནི་སྤུན་ཀྱག་རྒན་པ་ལམ་ཆེན་པ་གི་དྲུང་ལ་བཅར་ནས་དགོན་པ་ནང་ལ་ཡོད་རེད་བ་ད་བ་དེ་ལ་ཡར་བཅར་ནས་ཨ་ནི་ལམ་ཆེན་པ་གིས་བི་གའི་བརྟག་དཔྱད་འདྲ་པོ་བྱས་ནས་གྲྭ་པ་བྱས་པ་རེད་རབ་ཏུ་བྱུང་བ་ད་བསྙེན་པར་རྫོགས་པ་རེད། ཨ་ནི་ག་རེ་བསླབ་པ་རེད་ཟེར་ན་བསླབ་ཡ་དེ་ལུས་ངག་ཡིད་ཀྱིས་སྡིག་པ་མི་བྱ་ཞིང་འཇིག་རྟེན་ཀུན་ལས་ཡོངས་འཛིན་འདོད་བྲལ་བ་དྲན་དང་ལྡན་ཞིང་ཤེས་བཞིན་ཅན་གྱིས་ནི། གནོད་ལྡན་སྡུག་བསྔལ་གང་ཡིན་བསྙེན་མི་བྱ་ཞེས་བསླབ་པ། ཟླ་བ་གསུམ་དུ་ཡང་མ་ལོབ་ཅིང་ད་ག་པར་ལོབ་ཀྱི་རེད་ཨོམ་བུ་ཟེར་བ་གང་ལ་བརྗེད་འགྲོ་མཁན་དེ་རེད་བ་ད། སིད་དྷམ་ཟེར་དུས་བརྗེད་འགྲོ་མཁན་དེ་གིས་ཤོ་ལོ་ཀ་གཅིག་དེ་ད་ཟིན་ཡ་ད། རེད་པ་དང། དཀའ་ལས་ཁག་པོ་ཞེ་དྲག་རེད་པ་ཟླ་བ་གསུམ་ལ་ཟིན་པ་ན་ཟིན་མ་ཐུབ་པ་རེད། དེར་དེར་གནས་པའི་བ་ལང་རྫི་དང་ཕྱུགས་རྫིས་ཐོས་ནས་ལོབ་བོ་ཟེར། ད་ཁོས་སྦྱང་སྦྱང་སྦྱང་སྦྱང་བྱས་པས་ན་དེ་འཁྲིས་ཀྱི་པའི་ཕྱུགས་རྫི་དང་བ་བ་ཕྱུགས་འཚོ་མཁན་དང་དང་ར་ལུག་འཚོ་མཁན་དང་ལས་ཀ་ལས་མཁན་དེ་ཚོའི་གི་ཨམ་ཅོག་ལ་གོ་ནས་དེ་ཚོའི་གི་བི་གའི་ལམ་སང་ལབ་ཆོག་ཡོད་པའི་བློ་ལ་སླེབས་བསྡད་ཡོད་རེད། ཨ་ནི་ཁོས་མ་ཟིན་པ་བྱས་ལམ་ཆུང་པས། དེ་དག་གིས་ཀྱང་ལམ་ཆུང་བ་ལ་སློབ་པར་བྱེད་དོ། ད་ཚུར་བསླབ་ཀྱི་ཡོད་རེད་ད་དེ་ཚོ་གི་རོགས་པ་བྱས་ནས། དུས་གཞན་ཞིག་ན་འཕགས་པ་ལམ་ཆེན་པས་འདི་བསྟོད་སྨད་གང་གིས་འདུལ་སྙམ་དུ་བསམ་ན་སྨད་པས་འདུལ་བ་མཐོང་ནས་དེས་དེའི་གཉའ་བ་ནས་བཟུང་སྟེ། ད་ལམ་ཆེན་པ་འུ་ཐུག་ནས་ད་ཟླ་བ་གསུམ་ལ་ཡང་པའི་ཚིག་ཤོ་ལོ་ཀ་གཅིག་དེ་མ་ཟིན་པ་ཡིན་ཟེར་ད་དེ་ག་འདྲ་བྱས་ན་དགའ་གི་ཡོད་ན་འདི་ལ་ཡར་ཏོག་ཙམ་བསྟོད་ར་ར་བཏང་ན་འདི་དགའ་གི་ཡོད་དམ་ཡང་ན་འདི་སྨད་ར་མར་གཅིག་ཕབ་ན་གཅིག་ཕན་ཐོགས་ཆེ་མེད་བརྟག་དཔྱད་བྱས་པའི་སྒང་ལ་སྨད་ན་དགའ་གི་ཡོད་པ་དེ་ད་མཁྱེན་པ་རེད་ལམ་ཆེན་པ་དགྲ་བཅོམ་པ་རེད་བ་དེ་ཡིན་དུས་ད་ལམ་ཆུང་པའི་གཉའ་ལྟག་ནས་མར་ཟིན་ནས་གཉའ་བ་ནས་སུ་ཟིན་ནས་ད་གཉའ་བ་ནས་བཟུང་སྟེ་རྒྱལ་བྱེད་ཚལ་གྱི་ད་དགོན་པའི་ལྕགས་རི་ཕྱི་ལོགས་རེད་རྒྱལ་སྒོ་ཕྱི་ལོགས་ལ་སྒོ་ཆེན་གྱི་ཕྱི་ལོགས་ལ་མར་ཁྲིད་ནས། རྒྱལ་བྱེད་ཚལ་གྱི་ཕྱི་རོལ་དུ་བསྐྲད་ནས་སྟ། མ། པི། ནི། བསྐྲད་ནས་ཁྱོད་ནི་བུལ་བ་མཆོག་ཏུ་བུལ་བ་ཡིན་ན་རབ་ཏུ་བྱུང་སྟེ་ཅི་བྱ་ཟེར་ད་ཁྱེད་རང་དཔེ་ལྐུགས་པ་ལྐུགས་ནག་འདྲ་པོ་ཞིག་རོ་བུལ་བ་དབང་པོ་རྟུལ་པོ་འདི་འདྲ་གཅིག་རེད་ད་ཁྱེད་རང་རབ་ཏུ་བྱུང་ནས་ག་རེ་ཕན་གྱི་རེད། དེ་བསྡད་ཤོག་ཟིག་ད། སྒོ་ཆེན་གྱི་ཕྱི་ལོགས་དེ་ལ་བཞག་ཞག་རེད། ནང་ལོགས་ནས་མར་ཕུད་བཞག་རེད་ལམ་ཆེན་པས། དེ་ཡིན་དུས་གང་ལ།

བསྙེན་རྫོགས་ཀྱི་མཁན་པོ་ཡིན་ཙང་མཁན་པོ་མ་གཏོགས། མ་གཞི་དང་ཁོ་རང་གི་ཅོ་ཅོ་རེད་དེ་ཅོ་ཅོ་ལབ་ཆོག་བ་མ་རེད། རེད་པ་ད། མཁན་པོ། འོ་ད་དེ་ལབ་དགོས་རེད། ལམ་ཆུང་པ་ཁྱོད་ཅིའི་ཕྱིར་སྡོད། བདག་མཁན་པོས་སྨད་དོ་ཞུས་པར། དེའི་ཚེ་སྟོན་པས་བྱིས་པས་བསྟོད་པ་གང་ཡིན་དང་མཁས་པས་སྨད་པ་གང་ཡིན་པ་འདི་ནི་མཁས་པའི། འདི་ནི་མཁས་སྨོད་མཆོག་ཡིན་གྱི། མཁས་པས་སྨོད་པ་མཆོག་ཡིན་གྱི། བྱིས་པས་བསྟོད་པ་དེ་ལྟ་མིན། བུ་ཁྱོད་ཀྱི་མཁན་པོས་ནི་བསྐལ་པ་གྲངས་མེད་གསུམ་དུ། དཀའ་བ་དུ་མས་ཕར་ཕྱིན་དྲུག་རྫོགས་ཏེ་གསུང་རབ་འདི་བསྒྲུབས་པ་མ་ཡིན་གྱི། ད་ཁྱེད་རང་གི་མཁན་པོ་དེས་བསྐལ་ཆེན་གྲངས་མེད་གསུམ་དུ་པའི་ཚོགས་རྫོགས་ནས། རྫོགས་བསྡད་པ་དེ་འདྲ་མ་རེད། ངས་ནི་བསྐལ་ཆེན་གྲངས་མེད་གསུམ་དུ་པའི་ཚོགས་རྫོགས་ནས་རེད་པ་ད། ངས་ནི་དེ་ལྟར་དུ་བསྒྲུབས་པ་ཡིན་ན། ཚོགས་རྫོགས་ནས་བྱང་ཆུབ་བསྒྲུབས་བསྡད་པ་ཅིག་ཡིན་ཙང། ཁྱོད་དེ་བཞིན་གཤེགས་པ་ལས་ཀློག་ནུས་སམ་ད་ཡང་གཟེངས་བསྟོད་ནས་པའི་སེམས་གསོ་འདྲ་པོ་གཏོང་གནང་གི་ཡོད་རེད་ད་ཁྱེད་རང་པེ་ལམ་ཆེན་པ་གི་ད་རེད་པ་ད་དགྲ་བཅོམ་པ་རེད་དེ་བསྐལ་ཆེན་གྲངས་མེད་གསུམ་ནང་ཚོགས་བསགས་མེད་པ་ཡིན་དུས་ད་ཁྱེད་རང་གི་དོན་དག་འདྲ་པོ་བྱེད་ཐུབ་ཡོད་མ་རེད་ཁྱེད་རང་ད་དཔེ་ཆུ་འཁྱིལ་པ་རེད། ཡིན་ན་ཡང་ད་ངས་ངའི་ས་ལ་ཤོག་ང་ནི་བསྐལ་ཆེན་གྲངས་མེད་གསུམ་ནང་ཚོགས་རྫོགས་ནས་བྱང་ཆུབ་བསྒྲུབས་བསྡད་པ་ཅིག་ཡིན་དུས་ལམ་ཆེན་པ་དང་འདྲ་གི་མ་རེད་ངས་ཁྱེད་རང་ལ་རོགས་པ་བྱེད་ཐུབ་གསུང་ཡ་རེད་ད་སེམས་གསོ་བཏང་ཡ་ཅིག་རེད། དེ་ལྟར་བསྒྲུབས་པ་ཡིན་ན་ཁྱོད་དེ་བཞིན་གཤེགས་པ་ལས་ཀློག་ནུས་སམ། གསུངས་པ་ལ་བཙུན་པ་བདག་ནི་བུལ་བ་ཤིན་ཏུ་བུལ་བ་ཆུང་བ་ཤིན་ཏུ་ཆུང་བ་ལགས་ན་ཇི་ལྟར་ཀློག་ཅེས་ཞུས་པས། སྟོན་པས་གསུངས་པ། གང་གིས་བྱིས་པ་བྱིས་ཉིད་རིག། དེ་ལ་དེས་ན་མཁས་པ་ཡིན། བྱིས་པ་བྱིས་པ་ཡིན་པ་ཧ་གོ་བ། སོ་སོ་སོ་སོ་བྱིས་པ་ཡིན་པ། སོ་སོ་སོ་སོ་བི་གའི་དབང་པོ་རྟུལ་པོ་ཡིན་པ་ཧ་གོ་ཡ་དེ་མཁས་པ་ཞེ་དྲག་རེད་གསུང་བ་རེད་ད་ཡང་གཟེངས་བསྟོད་ནས་རེད་པ་ད། དེ་མ་གཏོགས་གང་ཟག་གི་རིགས་གཅིག་སོ་སོ་ཤེས་ཀྱི་མེད་ན་ཡང་ཤེས་ཀྱི་ཡོད་མདོག་མདོག་ཟེར་གཅིག་མཁས་པ་མིན་ན་ཡང་མཁས་པ་ཡིན་སྙམ་བསྡད་པའི་ང་རྒྱལ་བྱེད་སྡོད་མཁན་མང་པོ་ཡོད་རེད། ཁྱེད་རང་དེ་འདྲའི་མ་རེད་དངོས་གནས་ཀྱི། ཧ་གོ་ནས་དབང་པོ་རྟུལ་པོ་ཡིན་པ་རྟུལ་པོ་ཧ་གོ་ཡ་དེ་མཁས་པ་ཞེ་དྲག་རེད། རྟུལ་པོ་རྟུལ་པོ་ཡིན་ཧ་གོ་མཁན་དེ་ཞེ་དྲག་དཀོན་པོ་རེད་གསུང་ཡང་འདྲ་པོ་འགྲོ་བ། སོ་སོ་མ་ཤེས་པ་དེ་ཧ་གོ་ཡ་དེ་དཀོན་པོ་རེད་བ་ད་དོན་དེ་རེད། སོ་སོའི་སྐྱོན་ངོས་ཟིན་མཁན་དེ་དཀོན་པོ་ཞེ་དྲག་རེད་བ་ད་དོན་ད་དེ་མི་ཡི་སྐྱོན་གསུང་ན་ངོས་ཟིན་ཡ་དེ་ལས་སླ་པོ་རེད་དེ་སོ་སོའི་སྐྱོན་ངོས་ཟིན་ཡ་དེ་དཀའ་ལས་ཁག་པོ་རེད་བ། ང་ཚོ་འཇིག་རྟེན་གྱི་དཔེ་ར་ཅན་རེད་བ་ད། མི་གི་མི་ལ་ཤིག་འགྲོ་གི་འདུག་ན་མཐོང་ཡ་འདྲ་པོ་བྱེད་སྐྱོན་སོ་སོ་ལ་གཡག་འགྲོ་ན་མི་མཐོང་ཟེར་ཡ་ཅན་འོ་དེ་རེད། སོ་སོའི་ངོས་ནས་གཡག་འགྲོ་གི་ཡོད་ན་མི་མཐོང་བའམ་མིའི་ངོས་ནས་ཤིག་འགྲོ་གི་ཡོད་ན་མཐོང་བདེ་བ་འགྲོ་ཅིག་བྱས་ཙང་སོ་སོའི་སྐྱོན་དེ་སོ་སོས་ངོས་ཟིན་པར་བ་ད། ལམ་ཆུང་པ་གིས་ང་དབང་པོ་རྟུལ་པོ་ཞེ་དྲག་ཡིན་བུ་བ་བུ་བ་ཡིན་ཟེར་ད། ཟེར་དེ་ད་མཁས་པ་ཆེན་པོ་རེད་གསུངས་པ་རེད་མཁས་པ་རེད་ཟེར་སེམས་གཟེངས་བསྟོད་པ་རེད། དེ་མ་གཏོགས་བདག་ཉིད་བརྙས་པའི་ལེ་ལོ་ཟེར་དེ་གས་འགྲིག་གི་ཡོད་མ་རེད་བ་བདག་ཉིད་བརྙས་ན། གང་གིས་བྱིས་པ་བྱིས་ཉིད་རིག་དེ་ལ་དེ་ནི་མཁས་པ་ཡིན་བྱིས་པ་མཁས་པར་རློམ་བྱེད་པ་དེ་དེ་བཞིན་དུ་བྱིས་པ་ཡིན། འོ་དེ་རེད་དེ་དངོས་གནས་ཀྱི་བྱིས་པ་རེད་བྱིས་པ་མཁས་པ་རློམ་དེ་གཉིས་ཀྱི་བྱིས་པ་དེ་བྱིས་པ་རང་རེད་མཁས་པ་མ་རེད་གསུངས་པ་རེད། གསུངས་ནས་ལམ་པ་ལ་ད་གང་བྱེད་པས་སངས་རྒྱས་ཀྱིས་ཁྲིད་ཕེབས་ནས་ཡར་རྒྱལ་བྱེད་ཚལ་ནང་ཡར་ད་ཡར་འགྲོ་གའི་བྱེད་ཀྱི་མ་རེད་ངས་ཁྱེད་རང་དེ་ལམ་བསླབ་དགོ་གསུངས་རེད་ད་དཔེ་ཆ་ག་རེ་བསླབ་པ་རེད་ཟེར་ན་བསླབ་གནང་པ་རེད་ཞུས་ན་ལམ་པ་ལ་ཨ་ནི་རྡུལ་སྤང་ངོ་དྲི་མ་སྤང་ངོ་ཞེས་བྱ་བའི་ཚིག་གཉིས་ད་ཉུང་ཉུང་ཅིག་གསུངས་འདུག་བ་རྡུལ་སྤང་ངོ་དྲི་མ་སྤང་ངོ། ཞེས་བྱ་བའི་ཚིག་གཉིས་བསྩལ་བ་དེ་ཡང་བློ་ལ་མ་ཟིན་པ་ལ་ཟེར་ད། རྡུལ་སྤང་ངོ། དྲི་མ་སྤང་ངོ་ཟེར་ད། དེ་བློ་ལ་མ་ཟིན་པ་བྱས། མ་ཟིན་པ་ལ་བཅོམ་ལྡན་འདས་ཀྱིས་འདིའི་ལས་སྦྱང་བར་བྱའོ་སྙམ་དུ་དགོངས་ཏེ། ལམ་པ་ཁྱོད་ཀྱིས་དགེ་སློང་རྣམས་ཀྱི་མཆིལ་ལྷམ་དག་དབྱི་ནུས་སམ་ཞེས་དང། ད་ཁྱེད་རང་ཨ་ལས་དང་པོ་དགེ་སློང་ཚོ་གས་དེ་ནས་དགེ་འདུན་གྱི་མཆིལ་ལྷམ་དེ་ཚོའི་བར་དུ་ཕྱིས་ནས་རོ་དང་བྱི་དོར་དང། འོ་དེ་འདྲས་བྱས་ནས་ཕར་ཡག་པོ་བཞག་བང་བསྒྲིགས་ནས་བཞག་ཡ་ར་བོ་དང་འོ་དེ་འདྲས་ཁྱེད་རང་བྱེད་ཐུབ་ཀྱི་ཡོད་པས་གསུངས་རེད་དེ་ཐུབ་ས་རེད་ཞུས་ར་བོ་དང་ད་སྡིག་སྒྲིབ་ལས་སྒྲིབ་དག་གོ་ར་བོ་དང། འོ་དབྱི་ནུས་སམ་ཟེར་བཙུན་པ་དེ་ནུས་སོ་ཞུས་པར། བཙུན་པ་དེ་ནུས་སོ་ཞུས་པར། འོ་ན་སོང་ལ་དགེ་སློང་རྣམས་ཀྱི་མཆིལ་ལྷམ་དང་ལྷམ་སྒྲོག་གུ་ཅན་དག་ཕྱིས་ཤིག་ཕྱིས་ཤིག། དགེ་སློང་རྣམས་ཀྱང་འདི་ཡི་ལས་སྦྱང་བའི་ཕྱིར་དེ་ལྟར་བྱེད་དུ་ཆུགས། དགེ་སློང་ཚོས་དེ་ལ་ལས་ཀ་བསྐུལ། མ་བྱེད་ཟེར་མ་ལབ། ཁོའི་ལས་ལས་སྒྲིབ་སྦྱང་དགོས་རེད་གསུངས། རེ་དེ་ལྟར་བྱེད་དུ་ཆུག་ལ་ཚིག་གཉིས་ཀྱི་ཁ་ཏོན་དག་ཀྱང་རྗེས་སུ་སློབས་ཤིག། ད་དགེ་སློང། ཚང་མ་ལོག་གི་བས་ཁོ་ལ་བས་ག་རྡུལ་སྤང་དྲི་མ་སྤང་ཟེར་ནས་ག་དུས་ཐུག་ན་དེ་བསླབ་ཤོག། བསླབ་ཤོག། འོ་དེ་རེད། ལམ་པ་ཐུག་པའི་སྐབས་ན་ལམ་སང་དག་གི་སྐད་ཆ་གཞན་དག་མེད་པར་རྡུལ་སྤང་དྲི་མ་སྤང་ཟེར་བསླབ་དགོས་འོ་དེ་རེད། དེ་བྱེད་པའི་སྐབས་ན། ནམ་ཞིག་ན་བདུད། ལྷོབས་ཤིག་ཅེས་བཀའ་སྩལ་བ་ལྟར་བྱས་པས། ནམ་ཞིག་ན་རྡུལ་སྤང་ངོ་དྲི་མ་སྤང་ངོ་ཞེས་པའི་ཁ་ཏོན་གཉིས་པོ་བློ་ལ་ལོབས་པ་ན། སྟོན་པས། ད་མཆིལ་ལྷམ་འཕྱི་མི་དགོས་པས། ད་ཁ་ཏོན་གཉིས་བློ་ལ་ལོབས་ཚར་བ་ད་དགའ་ཆེན། ཁྱད་པར་རེད་ཚར་རེད། རྡུལ་སྤང་དྲི་མ་སྤང་ཟེར་དེ་བློ་ལ་ཐང་ཐང་ཡོད་རེད། སྡིག་སྒྲིབ་བྱང་སོང་རོགས་དེ་ཡིན་དུས། དེ་ཡིན་ཙང། ཁ་ཏོན་གཉིས་པོ་བློ་ལ་ལོབས་པ་ན་སྟོན་པས་ད་མཆིལ་ལྷམ་འཕྱི་མི་དགོས་པས་ཁ་ཏོན་གཉིས་པོ་འདོན་ཅིང་གཙུག་ལག་ཁང་དུ་ཕྱག་དར་གྱིས་ཤིག། འོ་ད་ད་ཁ་ཏོན་བཏོན་ནས་འདོན་གྱིན་འདོན་གྱིན་ནས་གཙུག་ལག་ཁང་ལ་ཕར་གད་བདར་བརྒྱབ་སོང་རེད། འདུལ་བ་ནང་ལོགས་ལ། དེ་གསུངས་པའི་སྒང་ལ་གཙུག་ལག་ཁང་ལ་ཕྱག་དར་གྱིས་ཤིག་ཅེས་ཕྱག་དར་བྱེད་དུ་བཅུག་པ་ན་ཁོས་ཀྱང་བརྩོན་འགྲུས་བསྐྱེད་ནས་གད་བདར་བྱས་པར།

ཡང་དེ་ནི་མ་བྱས་ཀྱི་བྱས་ཀྱི་ཕ་ཆོས་ནི་ཡང་གད་སྙིགས་གང་ཉིན་མ་ཉིན་གང་གད་རྒྱབ་རྒྱབ་རྒྱབ་རྒྱུ་ནི་རྡུལ་རྫོགས་ཡ་མེད་པ། འོ་དེ་དེ་བྱས་ཀྱི་བྱིན་གྱིས་བརླབས་བྱ་ཡིན་དུས་ཨ་ནི་ལམ་པ་ཡང། བི་ཀའི་བརྩོན་འགྲུས་བསྐྱེད་ནས། དཀའ་ལས་ཁག་ནང་འདྲ་པོ་མ་བྱས་པ་བྱས་ནས་སངས་རྒྱས་ཀྱི་བཀའ། རྩིས་ནི་བི་ཀའི་ཨ་ནི་རྡུལ་སྤང་དྲི་མ་སྤང་ཟེར་དཔེ་གད་རྒྱབ་ནས་ཨ་དུ་སི་ཏ་གད་རྒྱབ་རེད་ཟེར། དེ་ཡིན་ཙང་ད་ཁོས་ལས་སྒྲིབ་པའི་དག་ཡོང་ནས། ལས་སྒྲིབ་དེ་སྲབ་རུ་སྲབ་རུ་ཕྱིན་ནས་སྡིག་པ། བ་དང་སྡིག་སྒྲིབ་བྱང་ཡོང་རོགས་ན་སྡིག་སྒྲིབ་དེ་སྲབ་རུ་སྲབ་རུ་ཕྱིན་ནས། ལས་ཀྱི་སྒྲིབ་པ་དེ་སྲབ་རུ་སྲབ་རུ་ཕྱིན་ནས། གང་མཚམས་གཅིག་ལ་ཁོའི་བསམ་མནོ་འཁོར་ནས་བསམ་མནོ་གཅིག་དཔྱད་པ་གཅིག་བྱས་ནས་རེ་བ་དང། འདི་སྙམ་དུ་སེམས་ཏེ་སྟོན་པས་རྡུལ་སྤང་ངོ་དྲི་མ་སྤང་ངོ་ཞེས་པ་དེ་ནང་གི་རྡུལ་ལ་དགོངས་སམ་ཕྱིའི་རྡུལ་ལ་དགོངས་ངོ་སྙམ་པ་ན། སྔོན་མ་ཐོས་པའི་ཚིགས་བཅད། སྔོན་མ། ཐོས་པའི། ཚིགས་བཅད་གསུམ་པོ་དེ་བློ་ལ་སྣང་སྟེ། མ་རེད་སྔོན་མ་ཐོས་པའི་ཟེར་མ་ཇག་གི་མི་དྲག། སྔོན་མ་ཐོས་པའི་ཚིགས་བཅད་གསུམ་པོ་ད་གིན་གྱི་ཚིགས་བཅད་གསུམ་དེ་མ་རེད་མི་འདུག་བ། དང་པོ་གཅིག་ཁོས་སྦྱང་ཡ་དེ། ད་འདི་རེད་འདུག་བ། དེ་ནས་སྔོན་མ་ཐོས་པའི་ཚིགས་བཅད་གསུམ་པོ་དེ་བློ་ལ་སྣང་སྟེ་རྡུལ་འདིར་འདོད་ཆགས་དེ་ནི་ས་རྡུལ་མིན། ད་ཚིགས་བཅད་དེ་བློ་ལ་སླེབས་ཡོང་བ་རང་ཤུགས་ཀྱིས་ལོབས་པ་ད། རྡུལ་འདིར་འདོད་ཆགས་དེ་ནི་ས་རྡུལ་མིན། རྡུལ་ནི་འདོད་ཆགས་མིང་སྟེ་རྡུལ་གྱི་མིན། མཁས་པ་དག་གིས་རྡུལ་དེ་རྣམ་སྤངས་པ་དེ་དག་བདེ་གཤེགས་བསྟན་ལ་བག་ཡོད་འགྱུར། དེ་ནས་ད་གིན་རྡུལ་དེ་ཞེ་སྡང་ཟེར་ཕར་སྦྱར་རྒྱུ་རེད་ད། རྡུལ་དེ་འདོད་ཆགས་ཞེ་སྡང་མིང་སྟེ་རྡུལ་གྱི་མིན་མཁས་པ་དག་གིས་རྡུལ་དེ་རྣམ་སྤངས་ན་དེ་དག་བདེ་གཤེགས་ཟེར་སྦྱར། རྡུལ་དེ་གཏི་མུག་སོགས་རིགས་འགྲེའོ། ལམ་ཆུང་པ་དེས་དེ་རྣམས་ཀྱི་དོན་འབད་དེ་བསྒོམས་པས། འོ་ད་དེ་ནས་དགྲ་བཅོམ་པ་ཐོབ་བོ། གང་ཅིའི་རྡུལ། རྡུལ་ཟེར་དེ་ས་ཡི་རྡུལ་ལ་ཟེར་རྒྱུ་རེད་མི་འདུག་ད་ནང་གི་ཉོན་མོངས་པའི་རྡུལ་ལ། འོ་ད་ཉོན་མོངས་ཀྱི་རྡུལ་དེ་སྤང་དགོས་ཀྱི་ཡོད་པ་ད་སངས་རྒྱས་ཀྱི་བཀའ་གསུངས་ཤག། དེ་མ་སྤངས་ན་འཁོར་བ་ལས་མ་ཐར་ཡ་འདྲ་བོ་དང་སྡུག་བསྔལ་གང་ག་འདྲེན་ཡོང་ཡང་དེ་ཉོན་མོངས་པའི་རྡུལ་གྱིས་རེད་ཤག་རང་གཞན་སེམས་ཅན་ཚོགས་ཀྱི་རེད་པ་ད། ཨ་ན་གཙོ་བོ་སོ་སོའི་རྒྱུད་ཀྱི་བི་གས། ད་ཉོན་མོངས་དེ་བ་སྤང་ཡ།

སྦྱོར་ཆོས་ཁྲིད་ཡིག་དང་བླ་མ་རྣམས་ཀྱི་གསུང་རྒྱུན་དུ། ད་ཏོ་སི། གོ་བདེ་བ་ཅན། རྡུལ་ནི་ས་རྡུལ་མ་ཡིན་འདོད་ཆགས་རྡུལ། ཞེས། སྣང་བ་ལག་ལེན་སྐབས་གོ་བདེའི་ཆེད། བསྒྱུར་བཅོས་མཛད་པ་སྣང་བ་ལྟར་བྱེད་ན་ལེགས་སོ། དེ་ནས་བཅོམ་ལྡན་འདས་ཀྱིས་ལམ་གྱི། ཡོན་ཏན་བསྒྲགས་པར། ལམ་པའི། ལམ་པའི་ཡོན་ཏན་བསྒྲགས་པར་བྱས་ནས། ད་ལམ་པ། དགྲ་བཅོམ་པའི་འབྲས་བུ་ཐོབ་ཚར། ཡིན་དུས་གང་ལགས། ད་ཡོན་ཏན་འདི། བསྒྲགས་ཡ་དགོངས་ནས། ཀུན་དགའ་བོ་སོང་ལ། ལམ་པ་ལ་ཁྱོད་ཀྱིས། དགེ་སློང་མ་ལ་ཆོས་སྟོན་ཅིག་ཅེས་དང། དགེ་སློང་མ་རྣམས་ལ་ཡང་ཁྱོད་རྣམས་ཀྱི་སྟོན་པ་ལམ་པ་ཡིན་ནོ། ཞེས་གྱིས་ཤིག་ཅེས་བཀའ་སྩལ་བ་དེར་བྱས་པས། ད་ལམ་ཆུང་པ་ལ་ཀུན་དགའ་བོ་ཕེབས་ནས་ཀུན་དགའ་བོ་ཀུན་དགའ་བོ་སངས་རྒྱས་ཀྱི་གསོལ་དཔོན་རེད་པ་ད་ཁྱེད་རང། དགེ་སློང་མ་ཚོ་ལ་བས་ཆོས་གསུང་དགོས་རེད། ཆོས་གསུང་མཁན་གྱི་སྟོན་པ་ཡིན་གསུང་བ་རེད། ཨ་ནི་དགེ་སློང་མ་ཚོ་ལ་ཡང་པའི་ལམ་པ་ཁྱེད་རང་ཚོ་གི་སྟོན་པ་ཡིན་ཟེར་ད་ལན་བྱས་ནས་བཀའ་སྩལ་བ་ལྟར་བྱས་པས་ལམ་པས་ནི་བདག་གི་ཡོན་ཏན་བསྒྲགས་པར་བྱས་ནས་བཀའ་བཞིན་འཚལ་ལོ་ཞེས་ཁས་བླངས་སོ། དགེ་སློང་མ་རྣམས་ཀྱིས་ཇི་ལྟར་བུད་མེད་ཀྱི་ཡུལ་ལ་བརྙས་པ་ལ་ལྟོས་ཟེར། ད་ལྟ་དགེ་སློང་མ་ལ་ཕར་ལན་བྱས་པས་གང་ན་ཡོད་པ་དང་དགེ་སློང་དགེ་སློང་མའི་སྡེ་ལོགས་ག་ཡོད་རེད་པ་ད་དགེ་སློང་དགེ་སློང་གི་སྡེ་དགེ་སློང་མའི་སྡེ་ལོགས་ག་འོ་དེར་ལན་བྱས་ནས་ཐག་རིང་པོ་ལ། ལན། བྱས་པས་ཁང་དགེ་སློང་མ་ཚོས་ཁོའི་བྷ་ག་སྐད་ཆ་བཤད་ནས་ད་གང་ག་དེ་ཡིན་གྱི་མ་ར་བ་ཡང་དེའི་ནང་ལ་བྷི་གས་ཡོག་ར་བ་ད། དགེ་སློང་མ་བཅུ་གཉིས་སྡེ་ཟེར་ཡ་འདྲ་བ་ཅིག་བྷ་ག་འཇུག་ཚུལ་འཇུག་ཅེས་སྐད་ཆ་བཤད་སྡོད་ཉན་དེ་འདྲ་ཡོག་རེད། འོ་དེ་ཡིན་དུས་དགེ་སློང་མ་རྣམས་ཀྱིས་ཇི་ལྟར་བུད་མེད་ཀྱི་ཡུལ་ལ་བརྙས་པ་ལ་ལྟོས་ཟེར་ད་ང་ཚོ་བས་བུད་མེད་ལ་བརྙས་བཅོས་བྱས་བྱས་སྟངས་དེ་ལ་ཅིག་ལྟོས་དང། དགེ་སློང་ཚོ་གིས། ག་རེ་རེད་ཟེར་ན་ལམ་པ་ཟེར་ཉན་དེ། ད་དབང་པོ་རྟུལ་པོ་ཁོ་རང་ཚོ་ནང་ལ་བས་དབང་པོ་རྟུལ་ཤོས་ག་གས་མི་ཤེས་མཁན་རྡུལ་སྤངས་ཟེར་དུས་དྲི་མ་སྤངས་བརྗེད་འགྲོ་ཉན་དྲི་མ་སྤངས་ཟེར་དུས་རྡུལ་སྤངས་དེ། རེད་པ་ད། ཨོམ་བུ་ཟེར་དུས་བི་གའི་བརྗེད་སྡོད་ཉན། དེ་འདྲའི་གི་དབང་པོ་རྟུལ་པོ་གཅིག་དེ་ང་ཚོའི་གི་བི་གའི་སྟོན་པ་ཡིན་ན་ཅིག་ཆོས་བཤེས་གཉེན་གྱི་སྟོན་པ་བཏང་ཤག་དགེ་སློང་ཚོགས་ཀྱིས། དེ་བྱས་ནས་ད་ཁོང་ཚོས་གྲོས་བསྡུར་བྱས་ནས་བུད་མེད་ཀྱི་ཡུལ་ལ་བརྙས་པ་ལ་ལྟོས། དེས་ཟླ་བ་གསུམ་དུ་ཚིགས་བཅད་གཅིག་ཀྱང་མ་ལོབས་ན་བདག་ཅག་སྡེ་སྣོད་གསུམ་པ་དག་ལ་ཇི་ལྟར་སྟོན་པར་འགྱུར། དགེ་སློང་མ་ནང་ལ་སྡེ་སྣོད་གསུམ་པ་མཁས་པ་དེ་འདྲ་མང་པོ་ཡོད་རེ་བ་སྔ་མ། ཞེས་ཧ་ལས་པ་ལྟར་གྱུར་ཏེ་ཕྱིན་ཆད་ཐོས་པ་ཉུང་ངུ་དག་འདིར་འོང་ངོ་མི་ནུས་པའི་ཐབས་ཤིག་བྱའོ། ད་ཕྱིན་ཆད་ཐོས་པ་ཉུང་ཉུང་དེ་འདྲས་དགེ་སློང་མའི་སྡེ་ནང་ལ་འབད་ཡོང་མི་ཕོད་པ་འདྲ་པོ་ཅིག་བཟོ་དགོས་ཀྱི་འདུག་རེ་བ་ད་ཐབས་ཤེས་ཅིག་བྱེད་དགོས་ཀྱི་འདུག་ཅེས་གདའ། ཟེར་ནས་དགེ་སློང་མ་བཅུ་གཉིས་དེས་རེ་བ་ད་ལ་ལས་ཆོས་སྟོན་པའི། ཁྲི་ཤིན་ཏུ་མཐོ་བ། འཛེག་སྐས་ཙམ་ཡང་མེད་པར་བཤམས། ས་ཁྲི་མཐོན་པོ་ཞེ་པོ་ཅིག་ཡར་བརྒྱབ། སྐས་འཛེག་མེད་པར་བྱས། སྐས་འཛེག་མེད་མཁན་ཁྲི་མཐོན་པོ་ཅིག་ཡར་ཞེ་པོ་ཅིག་བརྒྱབ། ཁ་ཤས་ཀྱིས། ཁ་ཤས་ཀྱིས། དེ་ནས། ལ་ལས་མཉན་ཡོད་གྲོང་ཁྱེར་ཆེན་པོའི་སྐྱེ་བོ་ཕལ་མོ་ཆེ་ལ་སང་ངེད་ཀྱི་སྟོན་པ་གཉིས་ཉན་ཐོས་ཆེན་པོ་ཁྱད་འཕགས་ཤིག་འོང་བ་དེ་ལས་ཆོས་ཐོས་ནས། བདེན་པ་མ་མཐོང་བ་ནི་ཡུན་རིང་འཁོར་བ་ལ་འཁྱམས་དགོས་པས་ཆོས་ཉན་པར་ཡོང་དགོས་སོ་ཞེས་དྲིལ་བསྒྲགས་པས་སྲོག་ཆགས་འབུམ་ཕྲག་དུ་མ་ཁ་ཅིག་ལྟད་མོ་དང་ཁ་ཅིག་དགེ་བའི་རྩ་བས་ཀུན་ནས་འདུས་སོ་ད། ཨོ་དེ་འདྲས་ཀྱི་ད་ཁྱབ་བསྒྲགས་བྱས་ནས་ལན་བྱས་ནས་ད་མི་གང་མང་མང་ཡོང་ཡ་དང་ངོ་ཚ་བབས་ཡ་གི་དོན་དག་རེད་ད་བཤད་ཡ་ནི་ཡོད་མ་རེད་བྱས་རེ་བ་ད། བཤད་ཡ་ནི་ཡོད་མ་རེད་དེ་ཡིན་དུས་མི་གང་མང་མང་ཚུར་བསྡུས་ནས་ད་མཁས་པ་ཆེན་པོ་ཞེ་པོ་ཅིག་ཕེབས་གི་ཡོད་ཚུལ་མ་ལབ་ན་ཨ་ནི་ཡང་འཛོམས་གི་མ་རེ་བ་དེ་ཡིན་དུས་ད་ཨོ་འདུག་སེ་བྱས་ནས་དེ་ནས་སང་ལམ་པས་བསོད་སྙོམས་བྱས་ནས། བསོད་སྙོམས་ནང་ཞོགས་ཀའི་རེ་བ་ད་བསོད་སྙོམས་བྱས་ནས་དེ་ནི་ནང་དུ་ཡང་དག་འཇོག་ལས་ལངས་ད་མཉམ་པར་བཞག་ཐུགས་དམ་རེ་བ་ད་བྱས་ད་དེ་ནི་ཡར་ལངས་ནས་ཕྱི་བཞིན་འབྲང་བའི་དགེ་སློང་དང་ད་དགེ་སློང་མ་ཡི་བི་ཀའི་ལ་དེ་ལ་ཕར་འགྲོ་བའི་སྒང་ལ་རོགས་པ་དགེ་སློང་གཅིག་མེད་པ་ལ་གྲོགས་མེད་པར་འགྲོ་ཆོག་གོ་མ་རེ་དགེ་སློང་གཉིས་རེ་བ་ད་གཅིག་པུ་འགྲོ་ཆོག་གོ་མ་རེ་བ་ད་གྲོགས་མེད་པའི་ཉེས་པ་ཡོང་གོ་ཡ་རེ་དེ་ཡིན་དུས་ལྷན་ཅིག་དགེ་སློང་མའི། དེ་ནས་དབྱར་ཁང་དུ་ཆོས་སྟོན་པའི་ཕྱིར། དེ་ལྟར། ནང་དུ་ཡང་དག་འཇོག་ལས་ལངས་ཏེ་ཕྱི་བཞིན་འབྲང་བའི་དགེ་སློང་དང་ལྷན་ཅིག་མཉམ་དུ། འོ་དགེ་སློང་མའི་དབྱར་ཁང་དུ་ཆོས་སྟོན་པའི་ཕྱིར་ཁྲི་ཡི་ལོགས་སུ་སོང་བས་ཁྲི་ཤིན་ཏུ། འདི་ནི། མཐོ་བར་མཐོང་ནས་སོ། ཁྲི་མཐོན་པོ་ཞེ་པོ་ཅིག་བརྒྱབ་ཡོད་ད། ཨ་ནི། དད་པས་སམ་ཐོ་འཚམས་པ་ཡིན་སྙམ་ཅུང་ཟད་མཉམ་པར་བཞག་པ། ཨ་འདིས་ང་ལ་དད་པ་བྱས་ནས་ཁྲི་མཐོན་པོ་ཅིག་བཞག་པ་ཡིན་ན། ཐོ་འཚམས་པ་ཡིན་ན་ཟེར། ཏོ། ཐུགས་བསམ་བྱས་ནས་དགྲ་བཅོམ་པ་ཚོ་ལ་མངོན་ཤེས་ཡོད་རེད་དེ་སངས་རྒྱས་བཅོམ་ལྡན་འདས་ནང་ལྟར་མངོན་ཤེས་ཐོགས་པ་མེད་པ་དེ་ཡོད་མ་རེད་ཏོག་ཙམ་བསམ་བློ་བཏང་དགོས་ཡོད་རེད་མངོན་ཤེས་གཟིགས་ཡ་འདི་ཏོག་ཙམ་མཉམ་པར་བཞག་ན་མ་གཏོགས་ཧོབ་ཧོབ་ལམ་སང་གསུང་ཡ་ཡོད་མ་རེད་བྱས་ཙང་ཅུང་ཟད་མཉམ་པར་བཞག་པ་ན་ཐོ་འཚམས་པར་ཤེས་ནས་ཕྱག་གླང་པོ་ཆེའི་སྣ་ལྟ་བུས་བརྐྱངས་ཏེ། རོ། ད་རྫུ་འཕྲུལ་ཡོད་རོ། དགྲ་བཅོམ་པ་ཡིན་ཙང། དགྲ་བཅོམ་པ་ཐོབ་བསྡད་བཏབ་ཡག་རོ། དེ་ཐོབ་མེད་ན་དེ་ནི་ཞབས་འདྲེན་ཞུ་ཚར་རེད་སྐས་འཛེགས་མེད་པ་བྱས། འོ་ང་ཡང་ལྕགས་དང་སྲིན་ནག་མ་བྱུང་གང་ག་ལོ། ཨ་ནི་ལོག་འགྲོ་ན་མ་ཤེས་ཆེ། ཁྱེད་ཚོ་བི་ཀའི་ངོ་ཚ་པ་བུ་སམ་ཟུས་བྱས་ཡོད་རོ། འདི་ནི། འདི་ནི། ཕྱག་གླང་པོ་ཆེའི་སྣ་ལྟ་བུ་བརྐྱངས་ཏེ་ཁྲི་དེ་མར་མནན་ནས། ལ་ལས་མཐོང་ཟེར་ད་ཡར་ཁྲི་སྒང་ལ་ཕེབས་ཡ་དེ་ཁ་ཤས་ཀྱིས་མཐོང་ཁ་ཤས་ཀྱིས་མ་མཐོང་གང་ཅིའི་ཁྲི་སྒང་ལ་སླེབས་དེ་ཡོད་རེད་ལ་ལས་མ་མཐོང་བར་ཁྲི་ལ་འདུག་སྟེ་ཟེར་སེམས་མཉམ་པར་བཞག་བཞིན་དུ་སྟན་ལས་མི་སྣང་བར་ནམ་མཁར་འཕགས་ཏེ་ཟེར་ད་རྫུ་འཕྲུལ་བསྟན་པར་ཏོ་ཟེར་ནམ་མཁའ་ལ་ཡར་འཕུར་ནས་འགྲོ་ད་ཁྲི་ལ་ནམ་མཁར་འཕགས་ཏེ་ཕྱོགས་བཞིར་རྫུ་འཕྲུལ་གྱི་ཆོ་འཕྲུལ་རྣམ་པ་བཞི་རྣམ་པ་བཞི་བཞི་བསྟན་དེ་ནི།

ཁོ་བོས་ཟླ་བ་གསུམ་དུ་ཚིགས་བཅད་གཅིག་བཟུང་བ་དེའི་དོན་ཉིན་མཚན་བདུན་གྱི་བར་དུ་འཆད་པར་སྤྲོའོ། དེ་ལ་བཅོམ་ལྡན་འདས་ཀྱིས་ལུས་ངག་ཡིད་ཀྱི་སྡིག་པ་མི་བྱ་ཞིང་ཞེས་པས་མི་དགེ་བ་བཅུ་སྤོང་བ་བསྟན་ཏོ། མི་དགེ་བ་བཅུ་དེ་ཚོ་ཆ་ཚང་མ་གསུངས་ཡོད་ཀྱི་རེད་པ་ད་སྦྱོར་དངོས་རྗེས་གསུམ་དང་བི་གའི་གཞི་བསམ་པ་སྦྱོར་བ་མཐར་ཐུག་དང་བཅས་པ་ཚང་མ་འོང་བ་འདི་ནི། མི་བྱ་ཞིང་ཞེས་པས་མི་དགེ་བ་བཅུ་སྤོང་བ་བསྟན་ཏོ། འཇིག་རྟེན་ཀུན་ལས་ཞེས་པས་དེ་ནི་ཕུང་པོ་ལྔ་དང། ཡོངས་འཛིན་ཞེས་པས་ནི་འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་ཡོངས་སུ་ཡོངས་འཛིན་བསྟན་ཏོ་ཞེས་སོགས། ཚིགས་བཅད་ཕྱེད་ཙམ་གྱི་དོན། འདི་ནི་རྒྱ་ཆེར་བསྟན་པས་སྲོག་ཆགས་ཁྲི་ཉིས་སྟོང་གིས་བདེན་པ་མཐོང་ནས། ད་དེ་གསུངས་པ་ལ་བརྟེན་ནས་སྲོག་ཆགས། ད་སྐྱེ་བོ་རེད་པ་ད་སྲོག་ཆགས་ཟེར་བའི་སྐབས་ན་སྐྱེ་བོ་སྲོག་དང་ལྡན་མཁན་སྐྱེ་བོ་པའི་ཁྲི་ཉིས་སྟོང་གིས། འདི་ནི། བདེན་པ་མཐོང་བ་རེད། བདེན་པ་མཐོང་ནས། ཁ་ཅིག་གིས་འབྲས་བུ་བཞི་པོ་ཅི་རིགས་མངོན་དུ་བྱས་ནས། ཁ་ཅིག་གིས་ནི་ཉན་ཐོས་དང་རང་སངས་རྒྱས་དང་ཐེག་པ་ཆེན་པོ་སྟེ་སོ་སོའི་བྱང་ཆུབ་ཏུ་སེམས་བསྐྱེད། ཕལ་ཆེར་ནི་དཀོན་མཆོག་གསུམ་ལ་དད་པ་བསྐྱེད་སོགས། དེ་ནས་ལམ་པ་རྒྱལ་བྱེད་ཚལ་དུ་འོང་བ་དང། ད་ཆོས་གསུངས་ཚར་ནས་ཨ་ནི་ཡར་ཕེབས་ཡོང་རེད་རྒྱལ་བྱེད་ཚལ་དགོན་པ་ལ། དགེ་འདུན་གྱི་དེ་ནས་དགོན་པ་ལ་ཡར། དེ་ནས་རྒྱལ་བྱེད་ཚལ་དུ་འོང་བ་དང་སྟོན་པས་ལམ་པ་འདི་ནི་ངའི་ཉན་ཐོས་སེམས་སྒྱུར་བ་ལ་མཁས་པ་རྣམས་ཀྱི་མཆོག་ཡིན་ནོ་ཞེས་ལུང་བསྟན་པ་རེད་གསུངས། དེས་ན་སྒོམ་དོན་གལ་ཆེ་བ་ལས་གད་བདར་སོགས་གལ་མི་ཆེ་སྙམ་པ་བྱེད་མི་ཉན། ད་འཕགས་པ་ལམ་ཆུང་པའི་ལོ་རྒྱུས་གསུང་དགོས་ཡག་གི་རྒྱུ་མཚན་ག་རེ་རེད། གནས་ཁང་བྱི་དོར་བྱེད་ཡག་དེ་གལ་ཆེན་པོ་རེད། ལོ་རྒྱུས་གསུང་བསྡད་ཡག་དེ་རེད་པ་དང་གནས་ཁང་བྱི་དོར་ཟེར་ཡག་གི་སྒོམ་ཡག་གལ་ཆེན་པོ་རེད་མ་གཏོགས་དེ་ཚོ་གལ་ཆེན་པོ་མ་རེད་བསམ་མཁན་གཅིག་ཡོད་རེད་པ་ད་ང་ཚོས་ཨོ་དེ་བྱས་ཙང་དེ་འདྲ་བྱེད་རྒྱུ་ཡོད་མ་རེད། གནས་ཁང་བྱི་དོར་བྱས་ནས་འཕགས་པ་ལམ་ཆུང་དེ་དང་པོ་ཨ་བུ་དབང་པོ་རྟུལ་པོ་ཡིན་ན་ཡང་གཞུག་གུ་དགྲ་བཅོམ་པའི་འབྲས་བུ་ཐོབ་ནས་སེམས་ཅན་མང་པོ་བི་གས་རེད་པ་ད། ག་སོ་བདེན་པ་མཐོང་བ་བདེན་པ་ལ་བཀོད་ཐུབ་ཡ་དེ་དྲིས་ན་རེད་སོང་བ་ཨཱ། གལ་ཆེར་མི་ཆེ་སྙམ་པ་བྱེད་མི་ཉན། ཁྱིམ་བདག་མགོན་མེད་ཟས་སྦྱིན་གྱིས་ཀྱང་རྒྱལ་བྱེད་ཀྱི་ཚལ་གྱི་ཀུན་དགའ་ར་བ། ཁྱིམ་བདག་མགོན་མེད་ཟས་སྦྱིན་དེ་ད་རྒྱལ་བྱེད་ཚལ་གྱི་དགོན་པའི་སྦྱིན་བདག་དེ་རེད་བ་ད། སྦྱིན་བདག་དེ་རེད། དགོན་པ། དགོན་པ་རྒྱག་མཁན་གྱི་ད་སྦྱིན་བདག་དེ་རེད། འོ་ན་དེ་དེ་ནི་དགོན་པ་བརྒྱབ་ཚར་གང་ག་ཡང་དེ་བྱས་ཚར་ནས་ཉི་མ་རྟག་པར་གད་རྒྱག་ག་ཡོང་གི་ཡོད་རེད་སྦྱིན་བདག་དེ། དགོན་པ་ནང་ལོགས་ཕྱི་ལོགས་ཀྱི་དེ་ཚོ་གང་ག་གད་རྒྱག་ག་གཙང་མ་བྱས་ནས་ཉི་མ་རྟག་པར་ཡོང་གི་ཡོད་རེད། དེ་ཡོང་གི་ཉི་མ་གཅིག་དེ་ནི་ཁྱིམ་བདག་དེ་ག་རེ་ལས་ཀ་བྱུང་བ་ཡིན་ནའི་རེད་ག་རེ་བྱུང་བ་ཡིན་ན་ཉི་མ་གཅིག་གད་རྒྱག་ག་ཡོང་མ་ཐུབ་ནས་མ་ཁོམ་ནས་འོ་ད། དེ་བཞིན་དུ་ཁྱིམ་བདག་མགོན་མེད་ཟས་སྦྱིན་གྱིས་ཀྱང་རྒྱལ་བྱེད་ཚལ་གྱི་ཀུན་དགའ་ར་བ་ཕྱག་བདར་བྱས་པ་ཉིན་རེ་བཞིན་འོང་བ་ལ་ཉིན་གཅིག་ཁྱིམ་བདག་མ་ཁོམ་ཞིང། ཕྱག་བདར་བྱེད་མཁན་གཞན་མེད་པ་ལ། ད་ནམ་རྒྱུན་ཁྱིམ་བདག་གིས་རྒྱག་གི་ཡོད་ཙང་དེ་ཉིན་ཀ་མེད་པའི་ཁར་ལ་ཕྱག་བདར་བྱེད་མཁན་གཞན་པ་མེད་པ་བྱས། དེ་བཞིན་དུ་སངས་རྒྱས་རང་ཉིད་ཀྱིས་ཕྱག་གསེར་གྱི་ཡལ་འདབ་ལྟ་བུས་ཕྱག་བདར་མཛད་པ་མདོ་ནས་གསུངས་པའང་ཡོད། སངས་རྒྱས་རང་ཕེབས་ནས།

འོ་ད་གོས་ཆེན་གྱིས་འདུག་སེ་དཀྲིས་བྱས་ཡ་ལག་པ་འཇུ་ས་དེ་ཚོ་ཨ་ནི་ཕྱགས་མ་འབེབས་ཀས་ཉི་མ་རྟག་པར་སྦྱོར་ཆོས་ཀྱི་ཆེད་ཉམས་ལེན་གནང་ཡ་གས་གས་ཡས་བཅོས་ནས་རུ་བ་ད་བྱས་ཡིན་ད་ཕྱགས་མ་དེ་ཟད་ནས་བེར་སྒོ་དེ་བེ་གས། འདི་ནང་ད་ཅིག། འདི་ནི། ཕུང་པོ་ཟད་ནས། རྩེ་མོ་ཟད་ནས་བོང་བུའི་མཇུག་མ་ལྟར་སོང་བ། ཡུ་བ་བཟང་གོས་སེར་པོས་དཀྲིས་པ་མང་པོ། ནང་རྟེན་དུ་མཇལ་རྒྱུ་ཡོད། སྒམ་ནང་ལོགས་ལ། མཇལ་རྒྱུ་ཡོད་པ་ཤིན་ཏུ་གནད་ཆེ་བའི་རྣམ་ཐར་ཡིན། འོ་དེ་ཚོ། ནང་རྟེན་ལ་བོད་སྐད་དེ་འདྲའི་མཇལ་ཡག་ཡོད་པ་དེ་ཞེ་དྲག་གི་ཤིན་ཏུ་གནད་ཆེ་བ་དང་གལ་ཆེ་བའི་རྣམ་ཐར་ཞིག་རེད། འདི་བྱས་རྣམ་ཐར་ཡིན་པར་གསུངས་ས་དེ་ན་རང་རེ་ལས་དང་པོ་པས་ནན་ཏན་བྱེད་དགོས། ཨ་སྐྱེས་བུ་དམ་པ་དེ་ཚོའི་གད་ཡང་འདུག་སེ་གནང་གི་ཡོད་ན་ང་ཚོས་ད་ཨ་ཅང་ཅང་རོགས་ད་འདི་རེད། གད་བདར་རྒྱབ་དང་རྒྱབ། གད་སྙིགས་ཡོད་མེད་ལ་མ་ལྟོས་པར། ཨ་ནི་རབ་ཐུན་རེ། ཐ་མ་ཉིན་རེ་བཞིན་བྱི་དོར་བྱ། བྱུང་ན་བུ་ཐུན་རེ་རེ་ཐུན་བཞི་ལ་བས་གད་བདར་ཐེངས་བཞི། དེ་མ་བྱུང་ན་ཡང་ཉི་མ་རེ་རེ་རེ་རེ་གད་བདར་རྒྱག་དགོས་རེད། ཐ་མ་ཉིན་རེ་བཞིན་དུ་བྱི་དོར་བྱ། བྱི་དོར་བྱ་བའི་ཚུལ་ཡང་ཀུན་སློང་ཀུན་སློང་གོང་ལྟར་གསལ་བཏབ་ནས། ལོག་པར་ལྟ་ཀུན་སློང་རྒྱུའི་ཀུན་སློང་དུས་ཀྱི་ཀུན་སློང་གཉིས་རེད། རྒྱུའི་ཀུན་སློང་དེ་ལ། ད་བི་ཀའི། བླ་མ་རྒྱལ་བ་སྲས་དང་བཅས་པ། འོ་དེ་ཚང་མ་ལོ་བི་ཀའི་དེར། ཕེབས་ཀྱི་རེད་ཕེབས་པ་ཡིན་ཙང་ཨ་ནི་སོ་སོའི་བཙོག་པོ་གཅིག་དེ་ནི། བྱས་ན་ཨ་ནི་མ་གུས་པ་དང། འོ་དེ་འདྲ་ཡོང་གི་ཡོད་ཙང་བི་ཀའི། འོ་ད་རུང་གི་མ་རེད་བསམ་ནས་ལོ་ད་ཨ་ནི་གཙང་མ་བྱས་ནས། དེ་འདྲའི་གི་རྒྱུའི་ཀུན་སློང། དུས་ཀྱི་ཀུན་སློང་དེ་ལ། རྡུལ་སྤང་དྲི་མ་སྤང་ཟེར་ཁ་ནི་པའི་རྡུལ་ནི་ས་རྡུལ་མ་ཡིན་ཟེར་མང་བ་དེ་འདོན་གྱི་ཡིན་ནའང་རེད་དེ་ཡོང་གི་མེད་ན། རྡུལ་སྤང་དྲི་མ་སྤང་བྱས་དེ་དང་མཉམ་དུ། རང་གཞན་སེམས་ཅན་ཐམས་ཅད་ཀྱི་དེ་ནི་དུག་གསུམ་ཉོན་མོངས་པའི་གད་སྙིགས་དེ་མར་འཕྱག་གི་ཡོད་བསམ་པ་བྱས་ནས། དུག་གསུམ་ཉོན་མོངས་ཀྱི་གད་སྙིགས་ཀྱིས་ཡོ་རོ། འོ་གད་སྙིགས་འདི་མར་འཕྱག་གི་ཡོད་བསམ་པ་བྱས་ཨ་ནི་ཕྱགས་མ་འདུག་སེ་བརྒྱབ་ནས། འདུག་སེ་མར་བརྒྱབ། དེ་མང་ཆེ། མི་སྲིན་གྱི་རྒྱ་ཡ་དེ་རེད་འདུག་བ། ཏོག་ཚོ་ཉུང་མ་དེ་ཚོ་ག་འདྲ་རེད་བསམ་བློ་བཏང་དགོས་ཡིན་ན་ཡར་འུ་རུ་སུ་འཐེན་གྱི་ཡོད་བསམ་པ་བྱེད་དགོས་ཡིན་ན་བཙུན་མོ་ཚོ་ད་གང་བྱེད་ཨོ་མ་ཅིག་ཨོ་དེ་བྱེད་འདུ་བྱེད་ད་རང་གཞན་སེམས་ཅན་ཐམས་ཅད་ཀྱི་དུག་གསུམ་ཉོན་མོངས་ལ་ཨོ་ད་བག་ཆགས་དང་བཅས་པ་ལྷག་མེད་པ་བྱེད་ཀྱི་ཡོད་བསམ་ད་གས་འདུག་ཤ་མེད་འདུག་སྐྱབས།

ས་བརྒྱད་པ་བྱང་ཆུབ་སེམས་དཔའ་ས་བརྒྱད་པ་ཚོ། བི་ཀའི། མཉམ་པར་གཞག་ཡ་ལ་བི་ཀའི། འབད་རྩོལ་རགས་པ་དང་རགས་པ་མེད་པ། འབད་རྩོལ་རགས་པ་ཉེ་བར་ཞི་ཚར་ཡིན་དུས་སྒང་ལ། ཨ་ནི་མཉམ་པར་གྱིས་བཞག་བྱེད་དུས་སྒང་ལ་སྟོང་པ་ཉིད་ལ་མཉམ་པར་གྱིས་བཞག་བྱེད་དུས་སྒང་ལ། ད་ལོ་བི་ཀའི་བསྐལ་པ་ནས་བསྐལ་པ་ནས་བཞག་ཤོར་ཡ་གི་ཉེན་ཁ་ཡོང་གི་ཡོད་རེད། སྒྲུབ་པ་དང། དེ་ཉིད་དུ་རྫོགས་སྨིན་སྦྱངས་གསུམ་མ་བྱས་བར་ལ། ཡང་དག་པའི་མཐའ་ལ་མཉམ་པར་བཞག་ཡང་དག་པའི་མཐའ་མངོན་དུ་བྱས་ཆོག་གི་མ་རེད་སངས་རྒྱས་ཀྱིས་པའི་བཀའ་སྟེ་དགོས་ཡ་དེ། སྒྲུབ་པ་དང་རྫོགས་སྨིན་སྦྱངས་སོགས་མ་བྱས་པར། ཇི་ཙམ་སྨོན་ལམ་ཡོངས་སུ་རྫོགས་པར་མ་བྱས་པ། དང། དེ་ནས། སེམས་ཅན་ཡོངས་སུ་སྨིན་པར་མ་བྱས་པ། དེ་ནས་ཞིང་ཡོངས་སུ་སྦྱང་བར་མ་བྱས་པ། ད་ད་ད། གད་བདར་བྱས་ཡ་དེ་གད་ཕྱིས་བྱས་ཡ་དེ། ཨ་ནི་ཞིང་ཡོངས་སུ་སྦྱང་བ། དེ་གི་རྒྱུ་ལ་འགྲོ་བ་རེད། ཞིང། སངས་རྒྱས་ཀྱི་ཞིང་ཁམས།

དེའི་རྒྱུ་ལ་འགྲོ་གི་ཡོད་བསམ་པ་བྱས་ནས། འདི་ནི་རྫོགས་སྨིན་སྦྱངས་གསུམ་གྱི་ཡ་གྱལ་སངས་རྒྱས་ཀྱི་ཞིང་སྦྱོང་བའི་རྒྱུར་དམིགས་ཏེ། ལམ་ཆུང་གི་རྣམ་ཐར་ལས་འབྱུང་བ་ལྟར་ངག་ནས་རྡུལ་སྤང་ངོ་དྲི་མ་སྤང་ངོ་ཞེས་པའམ། ཡང་ན་རྡུལ་ནི་ས་རྡུལ་མ་ཡིན་འདོད་ཆགས་རྡུལ་རྡུལ་ནི་འདོད་ཆགས་མིང་སྟེ་རྡུལ་གྱི་མིན་མཁས་པ་དག་གིས་རྡུལ་དེ་རྣམ་སྤངས་ན་དེ་ནི་སངས་རྒྱས་བསྟན་ལ་བག་ཡོད་ཡིན་ཞེས་སོགས་ཞེ་སྡང་གཏི་མུག་ལ་སྦྱར་ཏེ་འདོན་བཞིན་དུ་གད་བདར་བྱས། དེ་ཡང་འོང་སྟེ། དེ་ཡང་འདོད་ཆགས་རྡུལ་སོགས་བཤེས་གཉེན་བསྟེན་ཚུལ་ལ་གཙོ་བོར་བྱེད་སྐབས། རྡུལ་ནི་ས་རྡུལ་མ་ཡིན་མ་དད་རྡུལ། དགེ་བའི་བཤེས་གཉེན་ལ་མ་དད་པའི་རྡུལ། རྡུལ་ནི་ས་རྡུལ་མ་ཡིན་མ་དད་རྡུལ། མ་གུས་པའི་རྡུལ་མ་དད་པའི་རྡུལ། འོ་དེ་རེད། ཞེས་སོགས་ནས། མཚན་འཛིན་རྡུལ་གྱི་བར་ངག་ནས། སྦྱོར་ཚུལ་དང། ཡིད་ཀྱི་དམིགས་ཚུལ་རང་གང་ལ་ཉམས་ལེན་བྱེད་པའི་སྐབས་དང་བསྟུན་པར་ཁ་བསྒྱུར་ཤེས་པར་བྱ་ཞིང། ན་བ་དང་རྒས་པ་སོགས་ཀྱིས་ད་སོ་སོ། གཟུགས་པོ་ཐང་ཐང་མེད་ནས་གད་བརྒྱབ་པའི་སྒང་ལ་ད་སྐེད་པ་ན་ཡ་འདྲ་བོ་པུས་མོ་ན་བསྡད་པ་འདྲ་བོ་རེད་པ་ད་དེ་འདྲའི་གི་དེ་ནི་ན་བ་དང། ད་ཡང་གཟུགས་པོ་པི་གས་རྒས་ཤིང་འཁོགས་པ་དེ་འདྲའི་གི་ཡིན་པ་ཡིན་ན། ཨ་ནི། གད་བདར་རང་གིས་བྱེད་མ་ཐུབ་ཚེ་དགེ་ཕྲུག་སོགས་ཀྱིས་བྱེད་སྐབས་དགེ་ཕྲུག་ཚོ་ལ་བྱེད་དུ་བཅུག་དགེ་ཕྲུག་ཚོ་གིས་གད་བརྒྱབ་པའི་སྒང་དུ་སོ་སོ་གིས་དམིགས་པ་བྱས། རང་གིས་ཚིག་སྐྱོར་ཞིང་ཡིད་ཀྱི་དམིགས་པ་བྱ། དགེ་ཕྲུག་ཁོ་རང་ཚོས་ཡིད་ཀྱི་དམིགས་པ་བྱས། ཚིག་སྐྱོར་དགོས་རེད་པ་ད། ཨོ་ད། སོ་སོ་གིས་ཡང། ལུས་ཀྱིས་ད་བུག་གད་བརྒྱབ་ཐུབ་ཀྱི་ཡོད་མ་རེད་དེ་སེམས་ཀྱིས་དམིགས་པ་བྱེད་དགོས་རེད། དེ་ལྟར་ཀུན་སློང་རྒྱ་ཆེ་ཆུང་གི་ཁྱད་པར་གྱིས་ཕྱགས་མ་རེ་རེ་བརྒྱབ་པ་ལ་ཡང་ཕན་ཡོན་གྱི་ཁྱད་པར་ཤིན་ཏུ་ཆེ།

སྒོ་དྲུང་ལ། དེ་ནས། དེ་ནས་ཐོ་འདྲ་པོ་དེ་དཀར་པོ་འདྲ་པོ་རེད་པ་ད་གང་བྱེད་པི་ཀའི། འདི་རེད། སྒོ་དྲུང་ཐོ་བརྩིགས་ཏེ་ཟེར་ཐོ་བརྩིགས་ཏེ། མི་སླེབས་ཡོང་དུས་ཨོ་འདི་ག་རེ་ཡིན་ན་བསམ་བསམ་ཅིག། ཤེས་ཡ་གི་ཐོ་ཅིག། ཐོ་བརྩིགས་ཏེ་རྒྱལ་པོ་ཆེན་པོ་བཞིར་མོས་པའམ། རྒྱལ་ཆེན་བཞིར་མོས་པའམ་ཡང་ན་ཐོ་གཅིག་ལ་དེ་ལྟར་མོས་པ། ཐོ་བཞི་ཕྱོགས་བཞི་ལ་ཐོ་བཞི་བརྩིགས་ཡ་འདྲ་བོ། ཡང་ན་ཐོ་གཅིག་ལ་རྒྱལ་ཆེན་སྡེ་བཞི་ཀ་ཚང་བ་ལྟར་མོས་པ་དང་ཡང་ན་ཐོ་གཅིག་ལ་རྣམ་ཐོས་སྲས་སུ་མོས་པ་ན། བར་ཆད་མི་འབྱུང་བ། ཚུལ་ཁྲིམས་དག་པ། རྒྱལ་པོ་ཆེན་པོ་རྣམ་ཐོས་སྲས་དེ་བྷེ། ཆོས་འདུལ་བའི། བྷེ། ཆོས་བསྟན་པ་བྷེ་སྲུང་གི་ཡིན་ཟེར་བཀའ་བསྒོས་གཉེར་གཏད། བྱས་བཞག་ཡ་འདྲ་བོ་དེ་འདྲའི་ཡིན་ཙང།

གསར་པ་འདྲ་པོ་བྱེད་ས་མེད་པ་འདྲ་པོ་དེ་སྒྲིག་དམ་པོ་ཡོད་ས་དེ་འདྲས་ཡིན་ན་ཨ་ནི་ཐོ་བརྩིག་ས་རག་གི་མ་རེད་པ་ད་སོ་སོ་ཡིན་མདོག་མདོག་རེ་བྱས་ཕྱོགས་བཞི་ལ་ཐོ་བརྩིག་དེ་ན་འདྲ་ཆགས་པོ་ཡོག་མ་རེད་པ་དེ་ཡིན་དུས་ཨ་ནི། ཕྱི་ཡི་ལོགས་བཞི་ཁང་པའི། མི་བདེ་བའི་ཁང་པའི་རྩིག་ད། ཁང་པ་གྲུ་བཞི་རེད་པ་ད་གྲུ་བཞི་གི་ཕྱོགས་བཞི་དེ་མོས་བྱས་ན་འགྲིག་གི་རེད་ཐོ་བཞི། ལོགས་བཞི་རྒྱལ་ཆེན་སྡེ་བཞིར་བསམ་ཆོག་པ་རྗེ་བྱམས་མགོན་རིན་པོ་ཆེའི་གསུང་རྒྱུན་དུ་ཡོད། དེ་ནས་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་ནི། ད་གནས་ཁང་བྱི་དོར་ཡག་པོ་ཅིག་བྱས། ད་དེ་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་དགོས་རེད་པ་ད། དང་པོ་དཔེ་བའི་ཨ་ལས་གསར་པ་འདྲ་པོ་ཁང་པ་ཡིན་ན། དེ་ལ་སྐུ་གསུང་ཐུགས་ཀྱི་རྟེན་ད་གསར་པ་བཀྲམ། སྐུ་གསུང་ཐུགས་ཀྱི་རྟེན་བཀྲམ། བཀྲམ་པ་ནི་བླ་མ་ཡི་དམ་སོགས་ཚོགས་ཞིང་གི་གྲལ་བཀོད་ལྟར་བྱ་དགོས།

སྐུ་ཆེ་བ་སྐུ་ཆེ་ཆུང་གི་ཐོག་ནས་མ་འགྲིག་ན། ཅུང་ཟད་ཙམ་ཅི་བདེར་བྱས་ཅི་བདེར་བྱ། འགའ་ཤས་ཀྱིས་ཆོས་སྐྱོང་རྒྱལ་བཙན་སོགས། རྒྱལ་པོ་དང་བཙན་འོ་ད་ཁ་ཚ་བར་བསམས་ནས་སངས་རྒྱས་ཀྱི་སྐུའི་བྲག་དགུང་དུ་འཇོག་པ་མང་དུ་མཐོང། ད་གྲོང་གསེབ་ཏུ་བ་འོ་ད་དེ་འདྲ་ལས་ཡོང་གི་འདུག་བ། བཙན་དང

ཕར་ཁུག་ཀྱོག་ལ་ཕར་བཞག་ཡ་འདྲ་པོ་དང་མར་ས་ལ་བཞག་ཡ་འདྲ་པོ་དང། དེ་འགྲིག་གི། བྱས་ཏེ་འགྲིག་གི་ཡོད་མ་རེད། གོ་རིམ་འགྲིག་ཡོད་མ་རེད། རྒྱལ་བཙན་སོགས་ཁ་ཚ་བར་བསམས་ནས་སངས་རྒྱས་ཀྱི་སྐུའི་གྲལ་གོང་དུ་འཇོག་པ་མང་དུ་མཐོང། དེ་ནི་སྐྱབས་འགྲོ་རྣམ་དག་རྒྱུད་ལ་མེད་པའི་རྟགས་བསྟན་པ་རེད། རེད་རེད་བ་ད། འགའ་ཞིག་གིས་གསེར་སྐུ། དངུལ་སྐུ། ལི་མ་སོགས་གྲལ་གོང་དུ་བྱས།

ཕ་གིའི་སྐུ་གསུང་ཐུགས་རྟེན་གྱི་རྒྱུ་དངོས་པོའི་འདུ་ཤེས་བཞག་གི་ཡོད་རེད་བ། རྒྱུ་དངོས་པོ་གསེར་རེད་དངུལ་རེད་སྐད་གྲགས་ཆེན་པོ་རེད་ཟེར་ཡ་འདྲ་པོ་ཅིག་དེ་འདྲས་ཅིག་གི་འདུ་ཤེས་བཞག་ཡ་དེ་གི་འགྲིག་གི་ཡོད་མ་རེད། འཇིམ་སྐུ་རྣམས་གྲལ་མཇུག་ཏུ་འཇོག་པ་ནི་སྐུ་བརྙན་ལ་ནོར་གྱི་འདུ་ཤེས་ལས་མེད་པའི་རྟགས་རེད། ཐང་ག་ཡང་ཁ་གསར་རྙིང་གི་གོ་རིམ་གྱིས་ནི་བཀྲམ་མི་རུང། ལ་ལས་ཐང་གས་ཡོལ་བའི་གོ་བཅད་ནས་གསུང། ཡོལ་ལ་བྱ་ཡག་དང་མཉམ་དུ་གོ་གཅིག་ཆོད་བྱས་ནས་ཨ་ནི་ཐང་ག་དེ་འདུག་སེ་བཀྲམ་ཡ། དེ་འགྲིག་ཡོད་མ་རེད། འདི་ནི། ཡོལ་བའི་གོ་བཅད་ནས་སྒོར་མོར་བཀྲམ་པ་དེ་འདྲའི་འདུ་ཤེས་ག་ལ་རུང། སངས་རྒྱས་བྱང་སེམས་ཀྱི་སྣང་བརྙན་ལ་རྐང་པ་གཏད་དེ་ཉལ་བ་ལ་བག་ཚ་བ་ཅི་ཡང་མེད་པ་འདི་ཡང་སྐྱབས་འགྲོ་མེད་པའི་རྟགས་ཡང་དག་བསྟན་པ་རེད།

ཚ་ཁང་དུ་སྐྱེལ་བ་དེ་རང་གི་བསོད་ནམས་ཕྱིར་ཕྱིར་སྐྱེལ་བ། གསུང། དེས་ན་སྐུ་རྟེན་སོགས་ལ་སངས་རྒྱས་བྱང་སེམས་དེ་དང་དེ་དངོས་ཀྱི་འདུ་ཤེས་འཇོག་དགོས། སྐུ་གསུང་ཐུགས་རྟེན་སོགས་མང་པོ་མེད་ན། ཡིན་གཅིག་མིན་གཅིག་སྐུ་གསུང་ཐུགས་རྟེན་མང་པོ་དགོས་ཡ་ཡོད་མ་རེད། བྱུང་ན་ཕུན་སུམ་རེད་པ་དང། བྱུང་ན་ཕུན་སུམ་ཚོགས་པ་རེད་ག་ཚད་ཡོད་ནའི། ཨ་ནི་མ་བྱུང་ན། མང་པོ་དགོས་མ་རེད། སྐུ་གསུང་ཐུགས་རྟེན་མང་པོ་མེད་ན་སྐུ་རྟེན་དུ་སངས་རྒྱས་རྗེས་སུ་དྲན་བྱེད་སྟོན་པའི་སྐུ་གཅིག་བྱས། འོ་ད་སངས་རྒྱས་བཅོམ་ལྡན་འདས་རྗེས་སུ་དྲན་པའི་ཆེད་དུ་སྟོན་པའི་སྐུ་གཅིག་བྱས། རང་གི་རྩ་བའི་བླ་མ་རྗེས་སུ་དྲན་ཡག་གི་ཆེད་དུ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་འོ་ད་རྗེ་རིན་པོ་ཆེའི་སྐུ་རེ་ངེས་པར་དགོས། ངེས་པར་དུ་དགོས་གསུང་བ་དེ་རེད། གསུང་རྟེན་ཡང་མདོ་སྡུད་པ་དང་བྱང་ཆུབ་ལམ་རིམ་ལྟ་བུ་དང་ཐུགས་རྟེན། ཐུགས་རྟེན་སྤྱིར་བཏང་མཆོད་རྟེན་རེད་བ་དང་མཆོད་རྟེན་དེ་ཐུགས་ཀྱི་རྟེན་རེད་བ་ཡིན་ན་ཡང་མཆོད་རྟེན་རག་གི་མེད་ན། ཐུགས་རྟེན་མ་མཐའ་ཚ་ཚ། ཚ་ཚ་རེད་བ་དང་ཚ་ཚ་དང། དེ་མེད་ན་རྡོ་རྗེ་དྲིལ་བུ་སོགས་ཡོད་ནའང་ཐུགས་རྟེན་དུ་འཇོག་དགོས། འགའ་ཞིག་གིས་རྡོ་རྗེ་དྲིལ་བུ་ལ་ཕྱག་མཚན་གྱི་འདུ་ཤེས་མ་གཏོགས་མི་འཇོག་པར་སྣང་སྟེ་འདི་ནི་ཐུགས་ཀྱི་མཚན་མ་ཡིན་པས་སྣང་ཆུང་བྱས་ན་ཉེས་པ་ཤིན་ཏུ་ཆེ། འདྲ་སྐུ་འགྲེམ་པ་ཉིན་དང་པོ་ལས། ཉིན་ལྟར་བྱ་མི་དགོས་ཀྱང། ས་བཅད་འདིའི་མཚམས་དངོས་ཀྱི་འདུ་ཤེས་བཞག་ནས་ཟེར། ད། སྐུ་གསུང་ཐུགས་རྟེན་ཐེངས་དང་པོ་དེ་ལ་གྲངས་མེད་ར་བ་དང་བི་ཀའི་བསྒྲིགས། བསྒྲིགས་ཚར་སོང་ན་ད་ཉི་མ་རྟག་པར་བསྒྲིགས་འཇོག་རྒྱག་དགོས་མ་རེད། ཡར་འཁྱེར་མར་འཁྱེར་བྱེད་དགོས་མ་རེད་བསྒྲིགས་ཚར་ར་བ། ད་དེའི་གི་ཚབ་དེ་ལ། ཨ་ནི། སྐུ་གསུང་ཐུགས་རྟེན་མཇལ་ནས་སོ་སོའི་མཆོད་ཁང་ཡིན་ན་རེད་ག་བ་ཡིན་ན། སྐུ་གསུང་ཐུགས་རྟེན་ཡང་བསྐྱར་ཡང་བསྐྱར་མཇལ་ནས། ཨ་ནི་བྷི་ཀའི་སྐུ་དངོས་ཀྱི་འདུ་ཤེས་བཞག་ནས་དཔེར་ན་ཐུབ་དབང་གི་སྐུ་མཇལ་ཡོང་སྒང་ལ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་དངོས་ཡིན་བསམ་པ་བྱས་ནས་བཞག་དགོས། འདུ་ཤེས་བཞག་ནས་དད་པ་བྱེད་དགོས་རེད་མ་གཏོགས་འདི་གསེར་རེད་ཤག་བསམ་རེ་བ་ད་གསེར་ཞུས་བྱས་འདུག་བསམ་ཡང་འདྲ་བོ་ད་དེ་རིགས་བསམ་སྟངས་བྱེད་ཡ་མ་རེད། འདི་རྫ་རེད་ཤག་བསམ་ཡང་འདྲ་བོ་རེ་བ་ད། ག་འདྲ་མཇལ་བ་ཡིན་ན་སྟོན་པ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་སྐུ་འདྲ་གཅིག་ཡིན་ན་ཨོ་ད་རྗེ་རིན་པོ་ཆེ་སྐུ་དངོས་གནས་ཡིན་བསམ་པ་བྱས་བྷི་ཀའི་ཨ་ནི་མཇལ་ན། ར་བ་ད་ཨ་ནི་ཕྱག་དབང་ཞུས་ཏེ་བྱས་ན་སོ་སོ་ལ་དེའི་བྱིན་རླབས་ཡོང་གི་རེད། རྗེ་རིན་པོ་ཆེ་གི་བྱིན་རླབས་དེ་སོ་སོ་ཐོབ་གི་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་བྱིན་རླབས་སོ་སོ་ལ་ཐོབ་གི་རེད། ད་འདི་གསེར་སྐུ་རེད་བསམ་ཡིན་ན་ཨ་ནི་སོ་སོའི་གསེར་གྱི་བྱིན་རླབས་དེ་ཐོབ་ཡོང་གི་རེད་རོ། གསེར་གྱི་བྱིན་རླབས་ག་རེ་ཐོབ་གི་རེད་ཟེར་ན་གསེར་ལ་དགའ་པོ་ཡོང་ཡ་དེ་ཐོབ་གི་རེད་ད་དོན་དག་དེ་རེད། ད་གསེར་གྱི་དགོས་མཁོ་འདུག་བསམ་ཡང་འདྲ་པོ་ཡང་ངས་གསེར་ཅིག་ཞུས་ན་ཡག་པོ་འདུག་བསམ་བསམ་བྱས། ཟླ་འདིའི་བར་ས་ལ་དེ་ཀུ་སང་ཕེ་ཞང་ནས་ཡོང། ཨོ་དེ་ནས་ད་ས་བཅད་འདིའི་མཚམས་དངོས་ཀྱི་འདུ་ཤེས་བཞག་ནས་མཇལ་བར་བྱེད་དགོས། ད་སངས་རྒྱས་བྱང་སེམས་ཀྱི་སྐུ་ག་རེ་ག་རེ་མཇལ་གྱི་ཡོད་ན་དེ་དངོས་ཡིན་བསམ་པ་བྱས་ནས་རང་གི་དེ་ནི་ཤག་གི་སྐུ་བརྙན་རྒྱུས་ཡོད་ཡིན་པས་བལྟ་རྒྱུ་གང་ཡོད་སྙམ་པ་བྱ་མི་རུང། ཉིན་ལྟར་མཇལ་ན་མཇལ་ཐེངས་རེ་ལའང།